ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཞི་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་བདུན་གཟའ་པ་སངས་ཀྱི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སོག་པོའི་དགེ་བཤེས་ལྷ་རམས་པ་དང་བཀའ་བཅུ་པ་རྣམས་ལ་མཇལ་ཁ་དང་བཀའ་སློབ་སྩལ་གནང་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང། ཡང་ཨོ་སི་ཀྲི་ལི་ཡའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པས། དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་མཇལ་མོལ་དང་འབྲེལ་ཨོ་སི་ཀྲི་ལི་ཡའི་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་སྐོར་གླེང་སློང་ཤུགས་ཆེ་གནང་ཐབས་ཀྱི་སྐུལ་མ་གནང་རྒྱུ་ཡིན་ཞེས་གསུངས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་རྒྱ་གར་ཨུ་ཏར་གྲང་ངར་ཆེ་བའི་སྐབས་ཉམ་ཐག་ཚོར་གྱོན་གོས་སོགས་བགོ་འགྲེམས་བྱེད་པ་སོགས་སྤྱི་ཚོགས་ཞབས་ཞུའི་སྐོར་བཀའ་འདྲི་ཞུས་པ་ཞིག་དང། བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་ཉེ་ཆར་དབུས་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ནུས་སྟོབས་གོང་འཕེལ་ཚན་པས་བུད་མེད་ཀྱི་ནུས་སྟོབས་གོང་འཕེལ་གཏོང་ཕྱོགས་ཀྱི་སྲིད་ཇུས་བསྐྱར་ཞིབ་ཀྱི་ལས་དོན་དང་འབྲེལ་བའི་སྐོར་ཕྱོགས་སྒྲིག་ཞུས་པ་ཞིག་གསན་རྒྱུ། དེ་ནས་ལྷོ་ཨེ་ཤེ་ཡའི་ལེ་ཚན་ནང་བལ་ཡུལ་གྱི་ནང་སྤྱི་ཚོགས་ལྷིང་འཇགས་ཐོག་ཤུགས་རྐྱེན་ངན་པ་མི་ཐེབས་པའི་ཆེད་བལ་ཡུལ་གཞུང་གིས་རྒྱ་ནག་གཞུང་ནས་བཟོས་པའི TikTok མཉེན་ཆས་བཀག་སྡོམ་བྱས་པའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ། འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་ནང་འོད་ཟེར་ལགས་ཀྱིས་ཨ་མ་ལགས་ཀྱིས་གསུངས་པའི་སྒེར་གྱི་ལོ་རྒྱུས་ཐོག་ནས་ལོ་རབས་ལྔ་བཅུ་དྲུག་ཅུའི་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་རྒྱུས་མངའ་དང། དམིགས་བསལ་རིག་གནས་གསར་བརྗེའི་སྐབས་ཀྱི་བོད་ཀྱི་རྒྱལ་ས་ལྷ་སའི་གནས་སྟངས་སོགས་ཀྱི་སྐོར་ངོ་སྤྲོད་གནང་བ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སོག་པོའི་དགེ་བཤེས་ལྷ་རམས་པ་དང་བཀའ་བཅུ་པ་རྣམས་ལ་མཇལ་ཁ་དང་བཀའ་སློབ་སྩལ་གནང་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ། སོག་ཡུལ་གྱི་དད་ལྡན་པ་ཁག་ཅིག་གིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་འདི་ཚེས་བཅུ་བདུན་ཉིན་གྱི་སྔ་དྲོ་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སོག་པོའི་དགེ་བཤེས་ལྷ་རམས་པ་གཉིས་དང་བཀའ་བཅུ་པ་བཞི་བཅས་སོག་ཡུལ་ནས་ཕེབས་པའི་དད་ལྡན་པ་ཁག་ཅིག་ལ་ཐུགས་བརྩེ་བ་ཆེན་པོས་མཇལ་ཁ་དང་བཀའ་སློབ་སྩལ་བའི་ནང། ནང་པའི་གཞུང་ལུགས་ཁག་ལ་སློབ་གཉེར་བྱ་རྒྱུ་གལ་ཆེ་ཡིན་པ་བཀའ་གནང་ཞིང་སོག་པོའི་དགེ་བཤེས་དངོས་གྲུབ་ཚོགས་གཉིས་ལགས་ནས་གང་ཉིད་མཆོག་ལ་ཧ་ཅང་གི་བཀའ་དྲིན་ཆེན་པོ་ཡིན་པ་བཀའ་བསྩལ་འདུག། དཔེ་གལ་ཆེན་པོ་རེད་དཔེ་ཆུ་དང། དགེ་རྒན་ནང་བཞིན་རེད། དགེ་རྒན་དངོས་གྲུབ་ཚོགས་གཉིས། སོག་པོ་རེད་ད། དཔེ་བཀའ་དྲིན་ཆེན་པོ་ཡིན། དཔེ་བཀའ་དྲིན་ཆེན་པོ་ཡིན། སྙིང་རྗེ། ནོར་བུ་གླིང་ག་ནས་ང་བྲོས་ཡ། གཏན་འཁེལ་དུས་ཚོད་ནས་དངོས་གྲུབ་ཚོགས་གཉིས་ངས་ལན་སྤྲད་པ་ཡིན། ད་ང་བྲོས་ཡ་ཡིན། ད་སེ་ར་ཡར་ཐེགས། ཨེ་ད་སོ་སོའི་ལས་རེད། ཨེ་ནོར་བུ་གླིང་ག་ལས་པ་རེད། དགེ་རྒན་དངོས་གྲུབ་ཚོགས་གཉིས། དཔེ་བཀའ་དྲིན་ཆེན་པོ་ཡིན།
དེ་སྔ་བོད་ས་རྒྱ་ནག་གཞུང་གིས་དབང་བསྒྱུར་མ་བྱས་གོང། སོག་པོའི་རྒན་དངོས་གྲུབ་ཚོགས་གཉིས་ལགས་ནི ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་ཞབས་པ་ཡིན་པ་མ་ཟད ྋགོང་ས་མཆོག་ལ་སྟོང་ཉིད་ཀྱི་ལྟ་བའི་སྐོར་ཐུགས་སྣང་འཁྲུངས་པར་རོགས་འདེགས་བསྒྲུབས་ཡོད་པ་མགོན་པོ་གང་ཉིད་མཆོག་གིས་དེ་སྔ་བཀའ་ཕེབས་ཡོད་པ་རེད། སོག་པོའི་དགེ་བཤེས་ལྷ་རམས་པ་བློ་བཟང་ཆོས་གྲགས་ལགས་ནས་ཕྱི་ལོ་ཉིས་སྟོང་ལོར་སོག་པོ་ནས་རྒྱ་གར་ལ་ཕེབས་ཏེ་ད་བར་ནང་པའི་གཞུང་ཆེན་ཁག་ལ་སློབ་གཉེར་རྒྱ་ཆེར་མཛད་དེ། ཉེ་ལམ་དགེ་བཤེས་ལྷ་རམས་པའི་བསླབ་པ་མཐར་སོན་བྱུང་འདུག་པ་དང། ཁོང་གིས ྋགོང་ས་མཆོག་གི་ཐུགས་དགོངས་བཞིན་ང་དང་ང་འདྲ་བའི་སོག་པོའི་དགེ་བཤེས་ཚོས་གདན་ས་ཁག་ཏུ་སློབ་གཉེར་རྒྱ་ཆེ་གནང་བའི་རྗེས་སོག་ཡུལ་དུ་ཕྱིར་ལོག་ནས་སངས་རྒྱས་ཀྱི་བསྟན་པ་དར་སྤེལ་ཐོག་ལ་ཡང་ཞབས་འདེགས་བསྒྲུབ་ཐུབ་པའི་རེ་བ་བྱེད་ཀྱི་ཡོད་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ྋརྒྱལ་བ་རིན་པོ་ཆེ་དགོངས་གཞི་ནང་བཞིན་ད་ཨ་ནི་མ་འོངས་པ་ན་ད་ང་རང་ཚོ་ཨ་ནི་ད་གདན་ས་ཁག་ལ་ཨ་ནི་སློབ་སྦྱོང་བྱེད་གནང་བཞིན་པའི་དེ་འདྲ་ཅིག་ཚང་མ་ཨ་ནི་ད

མཇལ་ཁའི་སྐབས་དགེ་བཤེས་ལྷ་རམས་པ་གཉིས་ཡོད་པ་ལས་གཅིག་ནི་ངའི་གཅེན་པོ་རེད། ཡུན་རིང་ནང་པའི་གཞུང་ཆེན་ཁག་ལ་སློབ་གཉེར་མཛད་དེ་ཉེ་ལམ་དགེ་བཤེས་ལྷ་རམས་པའི་བསླབ་པ་མཐར་སོན་བྱུང་བ་སྤོབས་པ་ཡོད་ལ་རྟེན་འབྲེལ་བཟང་པོ་ཞེ་དྲག་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཇོ་ནང་མཁན་རིན་པོ་ཆེ་མཆོག་ནི་ད་རེས་སོག་པོའི་མཇལ་ཁ་ཞུ་མཁན་ཚོར་སྣེ་ཁྲིད་གནང་མཁན་དེ་ཡིན་འདུག་ཅིང་ཁོང་གིས། རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་དུ། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་སོག་པོའི་དགེ་བཤེས་དྲུག་ཐོན་ཡོད་པ་འདི་ནི་ད་བར་གྲྭ་ཚང་དེ་ཉིད་ནང་དུ་སོག་པོའི་དགེ་བཤེས་ཐོན་པའི་ཁ་གྲངས་ཀྱི་ཆ་ནས་མང་ཤོས་གྲས་ཡིན་པ་འགྲེལ་བརྗོད་གནང་བྱུང། ཆེད་དུ་ང་ཚོ་གཅིག་རྡ་རམ་ས་ལའི་སྐུ་མདུན་ན་མཇལ་ཁ་ཞུས་ཡིན། ཨ་ནི་མཇལ་ཁ་ཞུས་སྐབས་ལ་རིན་པོ་ཆེ་གིས་ང་ཚོ་ལ་ད་རྒན་དངོས་གྲུབ་ཚོགས་གཉིས་ཀྱི་སོག་པོ་རྒན་དངོས་གྲུབ་ཚོགས་གཉིས་ཀྱི་སྐོར་དེ་ནས་གསུངས་གནང་སོང། ཨ་ནི་ནི་དཔེ་ཆ་ཡག་པོ་ལྟ་ཟེར་དེ་འདྲ་ཅིག་ད་བཀའ་སློབ་ལམ་སྟོན་བསྩལ་གནང་སོང། སྤྱིར་བོད་སོག་གཉིས་བར་དུས་རབས་བདུན་པ་ཙམ་ནས་འབྲེལ་བ་ཆེན་པོ་བྱུང་ཡོད་པ་མ་ཟད་དམིགས་བསལ་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་སྐུ་དུས་ནས་བོད་སོག་བར་ཐུན་མོང་མ་ཡིན་པའི་འབྲེལ་བ་དམ་ཟབ་བྱུང་ཡོད་པ་རེད། དེ་ཡང་རྒྱལ་མཆོག་བསོད་ནམས་རྒྱ་མཚོས་སོག་ཡུལ་ནང་སངས་རྒྱས་ཀྱི་བསྟན་པ་སྤྱི་དང་ལྷག་པར་དུ་དགེ་ལུགས་པའི་བསྟན་པ་ཤུགས་ཆེར་དར་སྤེལ་མཛད་པའི་དུས་སྐབས་དེར་བསྟན་པ་ཕྱི་དར་ལ་ངོས་འཛིན་བྱེད་སྲོལ་ཡོད་པ་རེད། དེ་བཞིན་རྒྱལ་མཆོག་སྐུ་ཕྲེང་བཞི་པ་ཡོན་ཏན་རྒྱ་མཚོ་སོག་ཡུལ་དུ་སྐུ་འཁྲུངས་པ་དང། རྒྱལ་མཆོག་སྐུ་ཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་མཆོག་ལ་སོག་པོ་གུ་ཤྲི་ཁཱན་གྱི་རྒྱབ་སྐྱོར་ལ་བརྟེན་ནས་བོད་ཀྱི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་དུ་མངའ་གསོལ་ཞུས་པ་སོགས་བོད་སོག་གཉིས་བར་དམིགས་བསལ་གྱི་འབྲེལ་བ་བྱུང་ཡོད་པ་ལོ་རྒྱུས་ནང་གསལ་ཡོད། གཞན་ཡང་གོང་ཞུས་ཉིན་གྱི་སྔ་དྲོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་གདན་ས་གསུམ་གྱི་དགེ་བཤེས་བདུན་ཅུ་མ་ཟིན་ཙམ་ལ་མཇལ་ཁ་གནང་སྟེ་དགེ་ཚུལ་སློང་གི་སྡོམ་པ་ཡག་པོ་སྲུང་བའི་ཐོག་གཙོ་བོ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་དགོས་གལ་ཆེ་བའི་སྐོར་བཀའ་གནང་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན། ཕྱི་དྲིལ་བཀའ་བློན་མཆོག་གིས་ཨོ་སི་ཀྲི་ལི་ཡ་གཞུང་ནས་རྒྱ་ནག་མཉམ་འབྲེལ་བ་ཟབ་ཏུ་བཏང་བ་དང་ཆབས་ཅིག་འགྲོ་བ་མིའི་ཐོབ་ཐང་ཞན་པོ་ཡོད་པའི་གནད་དོན་ཐད་བཀའ་མོལ་གནང་རྒྱུར་གུ་བཤངས་གནང་རྒྱུ་མེད་ལུགས་ཞུས་ཡོད་འདུག་དེ་ཡང་དབུས་བོད་མི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཨོ་སི་ཀྲི་ལི་ཡ་ནང་འཚམས་གཟིགས་ཕེབས་འབྱོར་བྱུང་སྟེ་ཡུལ་དེའི་ནང་གནས་སྡོད་བོད་མིའི་སྐུ་ཚབ་རྣམས་དང་མཇལ་འཕྲད་གནང་འདུག་ཡང་བཀའ་བློན་ནོར་འཛིན་སྒྲོལ་མ་ལགས་གྲོང་ཁྱེར་ཁན་བེ་ར་ནང་ཕེབས་པའི་སྐབས་ཁུལ་དེའི The Guardian ཞེས་པའི་གསར་འགྱུར་བརྒྱུད་ལམ་ནས་གནས་ཚུལ་སྤེལ་བའི་ནང་གསལ་ལྟར་ན། བཀའ་བློན་མཆོག་གིས་ཡུལ་དེའི་ཆབ་སྲིད་ཚོགས་པ་འདྲ་མིན་གྱི་གྲོས་ཚོགས་འཐུས་མི་མཇལ་འཕྲད་གནང་བ་དང་ཁོང་གིས་ཨོ་སི་ཀྲི་ལི་ཡ་ངོས་ནས་རྩ་བའི་རྒྱ་ནག་མཉམ་འབྲེལ་བ་ཟབ་ཏུ་གཏོང་གནང་གི་ཡོད་ཀྱང་དེ་དང་ཆབས་ཅིག་རྒྱ་ནག་གཞུང་ནས་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་བཞིན་པ་དང་བོད་ནང་གི་བོད་མི་ཚོའི་ཐོག་དྲག་གནོན་གྱི་སྲིད་བྱུས་འཛིན་བཞིན་པ་དེ་དག་ཐེར་འདོན་དང་འབྲེལ་གནད་དོན་དེ་དག་གི་ཐོག་གུ་བཤངས་གནང་རྒྱུ་མེད་ལུགས་གསུངས་ཡོད་འདུག་ད་ག་ནང་བཞིན་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་གཞུང་གིས་རྒྱ་ནག་མཉམ་འབྲེལ་བ་གནང་བ་དང་དུས་མཚུངས་བོད་ནང་གི་བོད་མི་ཚོའི་ངོ་བོ་དང་རིག་གཞུང་འཚོ་གནས་ཙམ་ཡང་མེད་པར་བཟོ་བའི་སྲིད་བྱུས་ལག་བསྟར་བྱེད་མཁན་གྱི་འབྲེལ་ཡོད་དཔོན་རིགས་རྣམས་ཀྱི་བྱས་རྗེས་ལ་གཞིགས་པའི་ཉེས་ཆད་འགེལ་དགོས་རྒྱུ་གལ་ཆེན་པོ་གཟིགས་ཀྱི་ཡོད་ཅེས་འབོད་སྐུལ་གནང་འདུག་ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་ནས་བཀོད་པར་ལྟར་ན། རྒྱ་ནག་གཞུང་ནས་བོད་ནང་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གྱི་སྲིད་ཇུས་འཛིན་བཞིན་པའི་གནད་དོན་ཐད་མཉམ་འབྲེལ་རྒྱལ་ཚོགས་ནང་ལ་གླེང་སློང་བྱུང་ཡོད་པར་བརྟེན། འཆར་ལོའི་ནང་རྒྱལ་ཚོགས་སུ་གླེང་སློང་བྱུང་བའི་སྐབས་ཨོ་སི་ཀྲི་ལི་ཡའི་གཞུང་ནས་ཀྱང་རྒྱབ་སྐྱོར་གནང་དགོས་ལུགས་ཞུས་འདུག་གནས་ཚུལ་ནང་ལོ་འདིའི་ཕྱི་ཟླ་གཉིས་པའི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་འབྲེལ་ཡོད་ཚོགས་ཆུང་ནང་བོད་དོན་དང་བོད་ནང་གཏན་འཇགས་སློབ་གྲྭ་ཁག་གི་ནང་བཙན་ཤེད་ཀྱི་ཐོག་ནས་རྒྱ་ནག་གུང་ཁྲན་གྱི་ལྟ་གྲུབ་སློབ་ཁྲིད་བྱེད་ཀྱི་ཡོད་པ་སོགས་གླེང་སློང་བྱུང་བ་དང་དེར་རྒྱ་ནག་ཕྱི་སྲིད་ལས་ཁུངས་ནས་ལན་འདེབས་བྱས་པའི་གནས་ཚུལ་སོགས་ཀྱང་ལུང་འདྲེན་བྱས་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨོ་སི་ཀྲི་ལི་ཡའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཚོས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་མཇལ་མོལ་དང་འབྲེལ་ཨོ་སི་ཀྲི་ལི་ཡའི་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་སྐོར་གླེང་སློང་ཤུགས་ཆེ་གནང་ཐབས་ཀྱི་སྐུལ་མ་གནང་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བེ་སོག་ཚང་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་བོད་དོན་ཕྱོགས་བསྐྱོད་དུ་སྤྱི་ཟླ་བཅུ་གཅིག་པ་གི་ཚེས་བཅུ་བཞི་ནས་ཨོ་སི་ཀྲི་ལི་ཡ་གི་ནང་འབྱོར་ཏེ། སྤྱི་ཟླ་བཅུ་གཅིག་པ་གི་ཚེས་བཅུ་དྲུག་གི་ཉིན་མ་ཨོ་སི་ཀྲི་ལི་ཡ་གི་གྲོས་ཚོགས་སུ་གཟིགས་སྐོར་དང་འབྲེལ། ཆབ་སྲིད་ཚོགས་པ་སྣ་འཛོམས་ཀྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་རྣམས་ལ་བོད་ནང་གི་ཛ་དྲག་གནས་སྟངས་ཀྱི་སྐོར་ངོ་སྤྲོད་གནང་སྐབས། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་ཤེ་རོན་ཁི་ལེ་ཌོན་ལགས་ཀྱང་ཆེད་བཅར་གནང་ཡོད་པ་མ་ཟད། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་ཇེ་ནེ་ཏི་རེས་ལགས་ནས། རྒྱ་ནག་གཞུང་གིས་བོད་ནང་དྲག་གནོན་གྱི་གནས་ཚུལ་ཁག་ཨོ་སི་ཁྲེ་ལི་ཡ་གཞུང་གིས་རང་མིན་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་སུ་གླེང་སློང་གནང་དགོས་པའི་སྐུལ་མ་ཤུགས་ཆེ་གནང་ཡོད་པ། ཨོ་སི་ཁྲེ་ལི་ཡ་བོད་དོན་ལྟེ་གནས་ཁང་གི་འགན་འཛིན་ཛོ་ཡི་སྦེ་ཏི་ཧྥོ་ཏི་ལགས་ནས་འགྲེལ་བརྗོད་གནང་གི་འདུག།

རྒྱ་ནག་ནང་གི་ཕྱོགས་ཡོངས་ཀྱི་གནས་ཚུལ་ལ་རྟོག་ཞིབ་དང་མཐའ་བསྡོམས་སྙན་ཐོ་འདོན་སྐབས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གྱི་གནས་ཚུལ་ཁག་གསལ་འདོན་དང། ཁྱད་པར་བོད་དོན་གྱི་ཐོག་རྒྱབ་སྐྱོར་ཤུགས་ཆེ་གནང་དགོས་པ། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་སོ་སོའི་གཞུང་ལ་ཡར་ཞུ་དང་འབད་བརྩོན་གྱི་ཆོད་སེམས་བརྟན་པོ་ཡོད་ཅེས་གྲོས་ཚོགས་འཐུས་མི་ཇེ་ནེ་ཏི་རེ་སི་ལགས་ནས་གསུང་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་ཨོ་སི་ཁྲེ་ལི་ཤི་ཡ་ནང་གི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ནས་ཀྱང། ཨོ་སི་ཁྲེ་ལི་ཡ་གི་རྒྱལ་ས་ཁན་བུ་ར་གི་ནང་དུ་བོད་མིའི་སྒྲིག་འཛུགས་ཀྱིས་བོད་མི་གཞོན་སྐྱེས་ལྔ་བཅུར་བརྒལ་བར་དང་བླངས་ཞུ་གཏུག་དང་འབྲེལ་བའི་ཟབ་སྦྱོང་ཚོགས་འདུ་གནང་བཞིན་པ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་དབུ་འབྱེད་གནང་སྐབས། དམིགས་བསལ་སྐུ་མགྲོན་གྲོས་ཚོགས་འཐུས་མི་ཇེ་ནེ་ཏི་རེ་སི་ལགས་ནས་བོད་དོན་གི་ཐོག་གི་སོ་སོའི་གང་ཐུབ་ཀྱིས་རྒྱབ་སྐྱོར་གནང་ངེས་ཡིན་པ་དང། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་དང་བླངས་ཞུ་གཏུག་དང་འབྲེལ་བའི་གི་བོད་དོན་འཐབ་རྩོད་ཀྱི་ཐོག་གི་གོམ་པ་སྤོ་སྟངས་ཀྱི་སྐོར་ལམ་སྟོན་གནང་ཡོད་པའི་གི་སྐོར་བཅས་འགྲེལ་བརྗོད་གནང་གི་འདུག།
དམིགས་བསལ་གྱི་སྐུ་མགྲོན་ཟེར་ནས་ཆེ་བསྟོད་སྐུ་མགྲོན་དེ་ད་ལྟ་ཇེ་ནེ་ཏི་རེ་སི། Dredge། རེད། Senator Janet Rice གྱིས་སྤྱིར་བཏང་བཅས་ཀྱི་འཐབ་རྩོད་ཀྱི་ནང་ལ་ཞིག་ཁོ་རང་གི་ཉམས་མྱོང་འདྲ་པོ་དེ་མང་ཚོགས་གསུངས་པ་རེད། ད་ནི་ད་ཨོ་སི་ཁྲེ་ལི་ཡ་གི་དཔེ་མཚོན་འདྲ་པོ་ཤ་སྟག་རང་བཞིན་གྱི་ཁོ་རང་བོད་ཀྱི་བོད་པའི་འཐབ་རྩོད་སྒང་ལ་ཡང་གང་ཐུབ་ཅི་ཐུབ་མུ་མཐུད་ནས་བྱེད་ཀྱི་ཡིན་ཟེར་ག་མེད་དེ་བྱས། ནོར་འཛིན་སྒྲོལ་མ་ལགས་ཀྱིས་གཙོ་བོ་འདྲ་པོ་དེའི་དེ V-TAG གི་དེ། གི་གནས་སྟངས་ཡིག་ཐོག་ནས་ཨ་ནེ་ཨན་ཅིག་གིས་ང་ཚོ་བོད་པའི་གི་འཐབ་རྩོད་སྒང་ལ་ཡང་གོམ་པ་རྒྱག་ཡ་གི་དེ་འདྲའི་སྒང་ལ་བཀའ་མོལ་གནང་སོང་ང། Australia གི་ནང་གི་གྲོང་ཁྱེར་སི་ཏི་ནི་དང་རྒྱལ་ས་ཁན་བུ་ར་མངའ་ཁུལ་གི་བོད་རིགས་ཚོགས་པ་གི་འགན་ཡོད་མི་སྣ་ཚོར་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཐུག་འཕྲད་བཀའ་མོལ་གནང་ཡོད་པ་མ་ཟད་དུ། Australia གི་གསང་བའི་ལས་དོན་དང་བདེ་འཇགས་ཀྱི་ཆེད་ལ་བཙུགས་པ་གི་གྲོས་ཚོགས་གི་ཚོགས་ཆུང་གི་ཚོགས་གཙོ Peter Khalil ལགས་ལའང་མཇལ་འཕྲད་དང་བཀའ་མོལ་གནང་ཡོད་པ་དང། རིམ་པས་བཀའ་བློན་ནོར་འཛིན་སྒྲོལ་མ་ལགས་བོད་དོན་གི་ཆེད་དུ New Zealand རྒྱལ་ཁབ་གི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་གཏན་འཁེལ་ཡོད་པ་རེད། རྒྱ་གར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་ལྷ་རྒྱལ་རིན་པོ་ཆེའི་ཆོས་ཞུགས་ཀྱི་ཁྲི་འདོན་མཛད་སྒོར་ཕེབས་བཞུགས་གནང་འདུག་དེ་ཡང་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་ས་གནས་གཞིས་ཆགས་ལས་ཁུངས་ཀྱི་གནས་ཚུལ་སྤེལ་གསལ་ལྟར་ན། རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་ཟླ་བ་དེའི་ཚེས་བཅུ་བཞི་ཉིན་མོན་གྷོ་འདོད་རྒུ་གླིང་བོད་མིའི་གཞིས་ཆགས་སུ་ཕེབས་འབྱོར་གྱིས་ཚེས་བཅོ་ལྔ་ཉིན་དགའ་ལྡན་བྱང་རྩེ་གྲྭ་ཚང་དུ་ལྷ་རྒྱལ་སྐུ་ཐོག་བཅུ་པའི་ཡང་སྲིད་རིན་པོ་ཆེའི་ཚོགས་ཆེན་སྤྲུལ་སྐུའི་ཚོགས་ཞུགས་ཁྲི་འདོན་མཛད་སྒོར་མཉམ་ཞུགས་གནང་འདུག།

གནས་ཚུལ་ནང་གསལ་ལྟར་ན་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ནས་ཟླ་བ་དེའི་ཚེས་བཅུ་དྲུག་ཉིན་གཞིས་ཆགས་སུ་ཡོད་པའི་ཚོགས་སྡེ་ཁག་གི་སྐུ་ཚབ་རྣམས་དང་མཇལ་འཕྲད་གནང་འདུག་ལ་སྐབས་དེར་ས་གནས་འགོ་འཛིན་ལྷག་པ་སྒྲོལ་མ་ལགས་ནས་གཞིས་ཆགས་ཀྱི་ལས་བྱ་རྣམས་སྙན་སེང་ཞུས་འདུག་སྤྱི་ཁྱབ་བློན་ཆེན་མཆོག་ནས Camp བཅུ་པའི་ནང་མི་མང་འདུ་འཛོམས་བྱེད་ཡུལ་གྱི་སྤྱི་ཁང་གསར་རྒྱག་ཆེད་ཧིན་སྒོར་འབུམ་བཅུ་ཞལ་འདེབས་གནང་རྒྱུའི་ཞལ་བཞེས་ཀྱང་གནང་འདུག་སྐབས་དེར་སྤྱི་ཁྱབ་བློན་ཆེན་མཆོག་ནས་བོད་མི་དང་མོན་པའི་དབར་ལོ་རྒྱུས་ཀྱི་ཐོག་ནས་འབྲེལ་བ་ཡོད་པ་ཞིག་ཡིན་དུས་མུ་མཐུད་ནས་འབྲེལ་བ་ཡག་པོ་དགོས་རྒྱུ་གལ་འགངས་ཆེན་པོ་ཡིན་པ་དང་ཁོང་གི་ངོས་ནས་ཀྱང་བཙན་བྱོལ་བོད་མི་ཚོའི་ཆེད་མཐུན་འགྱུར་དགོས་ངེས་རིགས་གནང་གི་ཡིན་ཞེས་གསུངས་འདུག་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་མོན་གོར་མ་ཕེབས་པའི་གོང་སྦེ་ལ་ཀོ་བྷེ་གཞིས་ཆགས་སུ་ཕེབས་ཏེ་དགོན་སྡེ་གྲྭ་ཚང་ཁག་ལ་གནས་གཟིགས་ཕེབས་པ་དང་གཞིས་ཆགས་གཉིས་ཀའི་ནང་སློབ་གཉེར་གནང་བཞིན་པའི་མོན་ཁོངས་ཀྱི་དགེ་འདུན་པ་རྣམས་དང་མཇལ་འཕྲད་ཀྱང་གནང་འདུག། གསར་འགྱུར་གཞན་ཞིག་ལ། རྒྱ་ནག་གཞུང་གིས་བོད་ནང་བཙན་ཤེད་ཀྱི་ཐོག་ནས་ཆོས་དད་རང་དབང་མེད་པ་བཟོས་པ་དང་བོད་མི་ཚོ་རྒྱ་སྒྱུར་གྱི་སྲིད་བྱུས་ལག་བསྟར་བྱེད་ཀྱི་ཡོད་པའི་ཉེས་འཛུགས་བྱས་པར་ངོས་ལེན་བྱེད་ཀྱི་མེད་པའི་གནས་ཚུལ་འདུག་ཨེ་ཕི་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན་ད་རེས་གཟའ་པ་སངས་ཉིན་བོད་ས་གནས་སྲིད་གཞུང་གི་འགོ་ཁྲིད་གཞོན་པ། ཤུའུ་ཀྲི་ཏའོ་ཡིས། རྒྱ་ནག་གཞུང་ནས་བོད་ཐོག་འཛིན་པའི་སྲིད་བྱུས་ཀྱི་སྙན་ཐོ་ཞིག་འགྲེམས་སྤེལ་བྱས་པའི་སྐབས་ཕྱི་ཕྱོགས་ནས་བོད་ནང་གཏན་འཇགས་སློབ་གྲྭ་བཙུགས་ཏེ་བོད་པའི་སློབ་ཕྲུག་ཚོའི་ཐོག་བཙན་ཤེད་ཀྱིས་སློབ་འཇུག་བྱེད་ཀྱི་ཡོད་ལུགས་བཤད་བཞིན་པ་ནི་ཀུན་སློང་ངན་པ་ཞིག་བཅངས་ནས་ང་ཚོར་སྐྱོན་བརྗོད་བྱེད་ཀྱི་ཡོད་རེད། བོད་ཀྱི་གྲོང་གསེབ་ཁག་གི་ནང་སློབ་གྲྭ་ཁ་ཐོར་ཡོད་པ་ཚང་མའི་ནང་དགེ་རྒན་གཏོང་ཐུབ་རྒྱུ་དང་མཐུན་རྐྱེན་སྦྱོར་སྤྲོད་བྱེད་རྒྱུ་ཁག་པོ་ཡོད་པར་བརྟེན་ང་ཚོས་གྲོང་ཁྱེར་དང། གྲོང་རྡལ་ཁག་གི་ནང་དམིགས་བསལ་མཐུན་རྐྱེན་ཡག་པོ་ཡོད་ཙང་ཟླ་སྒྲིལ་བཏང་བ་ཞིག་རེད་ཅེས་དང། ད་ག་ནང་བཞིན་བོད་ནང་ཆོས་ཕྱོགས་ཀྱི་བྱ་སྒོ་ཁག་རྒྱ་ནག་གཞུང་གིས་གུ་གུལ་མི་མང་ལ་དངོས་ཡོད་གནས་སྟངས་ལ་འཚམ་པ་ཞིག་བཟོ་རྒྱུ་གལ་ཆེན་པོ་མཐོང་གི་ཡོད་པ་ལས་དགོན་སྡེ་ཁག་གི་ནང་གི་སྒྲིག་གཞི་དང་ལས་དོན་བྱེད་ཕྱོགས་ལ་ང་ཚོས་ཐེ་བྱུས་བྱེད་ཀྱི་ཡོད་མ་རེད་ཅེས་གང་ལྟར་བོད་མི་དང་ཕྱི་ཕྱོགས་ནས་རྒྱ་ནག་གཞུང་ནས་བོད་ནང་གི་བོད་མི་ཚོའི་ཐོག་འཛིན་པའི་སྲིད་བྱུས་ལ་སྐྱོན་བརྗོད་བྱེད་བཞིན་པ་དེར་ངོས་ལེན་མེད་པའི་རྣམ་པ་བསྟན་འདུག།

འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་ནང་འོད་ཟེར་ལགས་ཀྱིས་ཨ་མ་ལགས་ཀྱིས་གསུངས་པའི་སྒེར་གྱི་ལོ་རྒྱུས་ཐོག་ནས་ལོ་རབས་ལྔ་བཅུ་དྲུག་བཅུའི་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་རྒྱུས་མངའ་དང་དམིགས་བསལ་རིག་གནས་གསར་བརྗེའི་སྐབས་བོད་ཀྱི་རྒྱལ་ས་ལྷ་སའི་གནས་སྟངས་སོགས་ཀྱི་སྐོར་ངོ་སྤྲོད་གནང་ནས་ཕབ་བསྒྱུར་ཞུས་པ་ཞིག་སྒྲོལ་དཀར་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད།
འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག་དེ་དུས་སྟོན་ཀ་ཡིན་པས་ལྷགས་པ་བརྒྱབ་པ་ཡིན་ཚེ། ཧྲུག་ཧྲུག་ཆགས་པའི་ཕྱག་དཔེ་དང་ལོ་མ་མཉམ་དུ་གང་སར་འཁྱེར་ནས་ཡོད་ཅེས། བོད་ཀྱི་རིག་གནས་གསར་བརྗེ་སྟེ་གུས་མོའི་ཨ་མ་ལགས་ཀྱིས་ཕྱིར་དྲན་གནང་བ་ཞུ་བའི་རྩོམ་ཡིག་གི་དུམ་བུ་ལྔ་པ་འདི་ངོ་སྤྲོད་གནང་བར། 一九六五年九月十六日， 我和你爸爸结婚。 十一月初， 我下乡去扎木， 住扎木为藏东波密县驻地， 在行政区划上曾隶属昌都地区， 一九八三年划归林芝地区。
空南松班儿。

ཐ་ན་ཞིང་ཁུལ་དང་འབྲོག་ཁུལ་དུ་ཟླ་བ་འགའ་ཤས་དང་ལོ་འགའ་ཤས་བཅའ་སྡོད་བྱས་ཡོད། སྤྱི་བདེ་ལས་ཁུངས་ཀྱི་སློབ་གསོ་གསུམ་ཟེར་བར་གཏོང་ཡུལ་འདི་སྤྲ་མོར་ཡིན་པས། ང་རང་དེར་ཕལ་ཆེར་ཟླ་བ་ལྔ་ཙམ་བསྡད་པ་ཡིན། དང་ཐོག་ལོ་གསུམ་སྡོད་དགོས་པ་བརྗོད་ཡོད་ན་ཡང། ཚང་མ་གཏན་འབེབས་ཀྱི་དུས་ཚོད་ལྟར་བསྡད་མེད། ང་ནི་རང་མངལ་ལ་འཁོར་ཡོད་པ་དང་འོན་ཀྱང་གཤམ་འོག་ཏུ་མ་བསྐྱོད་གོང་རང་ཉིད་ལ་ཕྲུ་གུ་འཁོར་བ་ཤེས་ཀྱི་མེད། ཐོག་མར། ང་རང་དམིགས་བསལ་གྱོད་དོན་ཚོགས་ཆུང་དུ་སྐད་བསྒྱུར་ལ་ལས་བགོས་བྱས་པ་རེད། དེར་སློབ་གསོ་གསུམ་ཟེར་བའི་རིང། ཤེས་རྟོགས་བྱུང་བའི་ངོ་ལོག་ཟིང་འཁྲུག་ཟེར་བའི་ནང་མཉམ་ཞུགས་བྱེད་མྱོང་ཡོད་པའི་མི་སྣ་དེ་ཚོར་ཞིབ་བཤེར་བྱེད་དགོས་ཀྱི་ཡོད་པ་དང། གུང་ཁྲན་དམར་ཤོག་ཚོགས་པར་མི་འདོད་པའི་མི་དང། དེ་བཞིན། སྐྱེ་ཁུངས་ཡག་པོ་མེད་པའི་མངའ་བདག་དང་མངའ་ཚབ་སོགས་མི་སྣ་ཚུད་ཡོད། ང་ཚོའི་དམིགས་བསལ་གྱོད་དོན་ཚོགས་ཆུང་འདིར་མི་གསུམ་ཡོད་པ་ནས་གཅིག་ནི། སྤྱི་བདེ་ལས་ཁུངས་ཀྱི་གྲ་སྒྲིག་འདྲི་གཅོད་ཚན་པའི་འགོ་ཁྲིད་དང་གཅིག་ནི། སློབ་གྲྭ་ཆེན་མོའི་སློབ་མ་དེས། ཚིག་ཏུ་ཟིན་བྲིས་བརྒྱབ་པ་དང་ང་ནི་སྐད་སྒྱུར་ཡིན། ཁོ་གཉིས་རྒྱ་མི་རེད། ས་ཆ་གང་དུ་གྱོད་གཞི་ཡོད་པ་ཡིན་ན་ཡང། ང་ཚོ་རྟ་བཞོན་ནས་བརྟག་དཔྱད་བྱེད་པར་འགྲོ་དགོས་ཀྱི་ཡོད་པས།

就像我后来才知道的， 那时候我在南木林县吾如的老家， 被抄家了三次。 起初未定参判， 参加叛乱的意思， 民改第二年复查被定为参判。 空乃木对龙的狼爸儿， དེ་ཡང་ངས་རྗེས་སུ་གཞི་ནས་ཤེས་པ་བཞིན་དེའི་སྐབས་སུ་རྣམ་གླིང་རྫོང་འུ་ཡུག་ལ་ཡོད་པའི་ངའི་ནང་ལ་སྔོག་བཤེར་ཐེངས་གསུམ་བྱས་ཡོད་པ་དང། ཐོག་མའི་སྐབས་སུ་ངོ་ལོག་ཟིང་འཁྲུག་ལ་མཉམ་ཞུགས་བྱེད་མཁན་ཟེར་བར་ཐག་གཅོད་བྱས་མེད། དམངས་གཙོའི་བཅོས་བསྒྱུར་ཟེར་བའི་ལོ་གཉིས་པ་དེར་བསྐྱར་ཞིབ་བྱས་ཏེ། ངོ་ལོག་ཟིང་འཁྲུག་ལ་མཉམ་ཞུགས་བྱེད་མཁན་ཟེར་བར་ཐག་གཅོད་བྱས་ཡོད། དེའི་སྐབས་ངའི་ཨ་མ་ལགས་ལ་ངལ་རྩོལ་བསྒྱུར་བཀོད་དང་ལེན་དགོས་པ་བརྗོད་ཟིན་འདུག་དེའི་ཉིན། ཨ་མ་ལགས་ཞིང་ལས་མཇུག་སྒྲིལ་ནས་ལོག་ཡོང་སྐབས། ད་དུང་ལག་པར་རྩྭ་ངན་འགོག་བྱེད་ཀྱི་ཟོར་བ་འཁྱེར་ཡོད་པ་དང། ནང་ལ་སླེབས་དུས་ཐམ་ཀ་དམར་པོ་བརྒྱབ་པའི་སྒོ་ཐམ་སྦྱར་ཡོད་པ་གཞི་ནས་ཤེས་པ་དང། ལས་བྱེད་པ་དང་ཧུར་བརྩོན་ཅན་ཚོས་ཁང་པའི་ནང་ནས་ཕྱིར་དབོར་ཡོང་བའི་རྒྱུ་ནོར་ཡོངས་རྫོགས་ཁ་ཁ་སོ་སོར་དབྱེ་བ་ཕྱེ་ནས་དོས་སྐྱེལ་མོ་ཊའི་ནང་བཅུག་ཡོད། དེ་ནས། ང་ཚོའི་ཁྱིམ་ཚང་འདི་དེ་མ་ཐག་ཏུ་གང་ཡང་མེད་པར་གྱུར་ཡོད་ཅིང། ཨ་མ་ལགས་སུ་ཐ་ན་གསོལ་ཇ་མཆོད་སའི་ཞལ་ཕོར་ཡང་སྟོན་རྒྱུ་མེད་པར་གྱུར་ཡོད་ལ། རང་ཉིད་ཀྱི་ཁྱིམ་ཚང་འདི་དུས་དེ་ནས་བཟུང་གོམ་པ་གཅིག་ཙམ་ཡང་སྤོ་མི་ཆོག་པར་གྱུར་ཡོད། འོད་ཟེར་ལགས་ནས་མུ་མཐུད་ངོ་སྤྲོད་གནང་བར།

མཉམ་སྤྱོད་བཞིའི་ཁྱིམ་དུད་ཟེར་བ་འདི། མཉམ་སྤྱོད་བཞིའི་ཁྱིམ་དུད་ཟེར་བ་འདི་ནི་མང་ཚོགས་མཉམ་དུ་མཉམ་ཟ་མཉམ་སྡོད་དང། མཉམ་དུ་ངལ་རྩོལ་བྱས་པ། མཉམ་དུ་གོ་བསྡུར་བྱས་པ་ཟེར་བ་འདི་རེད། ང་རང་གྲོང་ཚོ་ཞིག་གི་མང་ཚོགས་ཤིག་གི་ཁྱིམ་ཚང་དུ་བཀོད་སྒྲིག་བྱས་ཏེ་ཟླ་བ་གཉིས་ཙམ་བསྡད་པ་ཡིན། དེར་འཚོ་བ་ཧ་ཅང་གི་སྐྱོ་བོ་ཡོད་པ་དང། སྐབས་དེ་དུས་ང་ཚོར་སྤྲད་པའི་འབྲས་རྒྱ་མ་བཅོ་ལྔ་དང་གྲོ་ཞིབ་རྒྱ་མ་བཅོ་ལྔ་ཡོད་པ་ཚང་མ་ང་རང་སྡོད་སའི་ཁྱིམ་ཚང་འདིར་སྤྲོད་དགོས་ཀྱི་ཡོད། ང་སྡོད་ས་འདི་གྲོང་ཚོའི་ནང་ནས་སྐྱོ་ཤོས་དེ་རེད་འདུག་ལ་བུ་ཕྲུག་ཀྱང་མང་པོ་འདུག་པས་ངའི་འབྲུ་རིགས་རྒྱ་མ་སུམ་ཅུ་འདི་ཚང་མ་མཉམ་དུ་བཟའ་དགོས་ཀྱི་ཡོད། དེར་བརྟེན་བཟའ་ཐེངས་ཁ་ཤས་རྗེས་ཟས་ཚར་གྱི་ཡོད་པ་དང་དེ་རྗེས་ཁོང་ཚོ་དང་མཉམ་དུ་ཉིན་ལྟར་གྲོ་རོག་རོག་གིས་བཟོས་པའི་བག་ལེབ་བཟའ་དགོས་ཀྱི་ཡོད། འོན་ཀྱང་མི་ཚང་འདིའི་ཨ་མ་རྒན་འཁོགས་འདིས་ང་ལ་ཧ་ཅང་ཡག་པོ་བྱས་པ་དང། ཁོང་ཚོའི་དེར་མར་ཉུང་ཉུང་དང། ཕག་པ་མང་པོ་གསོས་འདུག་པས། ཁོང་ཉིན་ལྟར་རི་ལ་ལས་ཀར་མ་འགྲོ་གོང་ངའི་བག་ལེབ་སྟེང། ཕག་ཤ་རྡོག་རྡོག་བཙོས་པ་ཞིག་བཞག་པ་མ་ཟད། ད་དུང། ལྷ་ས་ནས་ཡོང་བའི་བུ་མོ་འདི་སྙིང་རྗེ་རྒྱུ་ཞིག་འདུག་ཅེས་བཤད་ཀྱི་ཡོད། te gup, nga lo ni shu zeng yi yin, wisa la ne mu tiong nang bar, 后来处长来检查工作， 看见我总是呕吐， 问我是不是怀孕了。 我居然都不知道自己已经怀孕六个多月了， 还以为不习惯私通户的食物， 老是吃了就吐。 结束。 འགོ་ཁྲིད་ཀྱིས་ལས་ཀར་ཞིབ་བཤེར་བྱེད་པར་ཡོང་དུས་ང་རང་རྟག་ཏུ་སྐྱུག་གི་ཡོད་པ་མཐོང་པ་དང། ང་ལ་ཕྲུ་གུ་འཁོར་ཡོད་མེད་སྐད་ཆ་དྲིས་བྱུང། ང་རང་གིས་རང་ཉིད་ལ་ད་དུང་ཕྲུ་གུ་འཁོར་ནས་ཟླ་བ་དྲུག་ལྷག་ཕྱིན་པ་ཤེས་མ་བྱུང། མཉམ་སྤྱོད་བཞི་ཁྱིམ་དུད་ཟེར་བའི་ཟས་རིགས་མ་གོམས་པར། ཟས་པ་དང་རྟག་ཏུ་སྐྱུག་གི་ཡོད་པར་ངོས་འཛིན་བྱས་པ་ཡིན། སྐབས་དེ་དུས་ཀྱི་གཏན་འབེབས་ནི

རྣམ་པ་ཚོས་ད་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་རྒྱ་གར་ཨུ་ཏར་ཁཱནྟ་མངའ་སྡེའི་དོན་གྲུབ་གླིང་གཞིས་ཆགས་སུ་ཡོད་པའི་ལམ་ཚོགས་པ་ཞེས་པས་དགུན་དུས་གནམ་གཤིས་གྲང་ངར་ཆེ་བའི་སྐབས་ཉམ་ཐག་ཚོར་གྱོན་གོས་སོགས་བགོ་འགྲེམས་བྱས་པ་སོགས་སྤྱི་ཚོགས་ཞབས་ཞུའི་སྐོར་འགན་འཛིན་ངག་དབང་འཇིགས་མེད་ལགས་སུ་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། རྒྱ་གར་བྱང་ཕྱོགས་ཨུ་ཏར་ཁཱནྟ་མངའ་སྡེའི་ཁལ་མན་ཀྲའུན་དོན་གྲུབ་གླིང་གཞིས་ཆགས་ནང་ལ་ཡོད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་འཛུགས་གནང་མཁན་ངག་དབང་འཇིགས་མེད་ལགས་ཐོག་མར་བཀའ་འདྲི་ཞུ་ཡའི་གོ་སྐབས་གནང་བར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་བཀའ་འདྲི་ཞུ་ཡ་ལ་ཡང་ཁྱེད་རང་གི་ཚོགས་པ་འདིའི་མིང་ལ་ལམ་ཚོགས་པ་ཞེས་བྱས་བཏགས་དགོས་དོན་འདི་གི་གོ་བ་རྒྱུ་མཚན་ག་རེ་ཡིན་ནམ་བར་ང་ཚོའི་གསན་མཁན་རྣམ་པ་ཚོར་འགྲེལ་བཤད་གནང་རོགས་གནང་ཞུ་གི་ཡིན། ད་ལྟའི་ལམ་ཚོགས་པ་དེའི་མིང་བཞག་པ་རྒྱུ་མཚན་ག་ཡིན་ལབ་ན་གཅིག་མི་གཅིག་དང་ལམ་ལམ་ཁ་སྟོན་ཡ་ཞིག་ཁོ་རང་ལ་རོགས་པ་ཅིག་བྱེད་ཡ་བྱས་ང་ཚོ་དེ་འོ་འདྲའི་ཐོག་ནས་ལམ་ཚོགས་པ་ལབ་དེ་ཡིན། ཚོགས་པ་དེ་ག་རེ་ལབ་ན་ང་ཚོ་སྤྱི་ཚོགས་ནང་ལོགས་ལ་མི་མང་ཆེ་དང་གཅིག་གིས་གཅིག་ལ་ཕན་ཐོགས་སྙིང་འདོད་ཀྱི་ཡོད་རེད་རོགས་པ་བྱེད་སྙིང་འདོད་ཀྱི་ཡོད་རེད་ཨ་ནི་ཁ་ཤས་ལ་རོགས་པ་དགོས་ཡོད་རེད་ཨ་ནི་འདི་གཉིས་ཀྱི་བར་ལ་ཕར་ཚུར་ངོ་སྤྲོད་མ་ཆགས་ཙང་དཀའ་ངལ་མང་པོ་འཕྲད་ཀྱི་འདུག་ང་ཚོ་ནང་ཁུལ་ཚོགས་པ་གཅིག་གིས་ལམ་ཁ་རོགས་པ་བྱེད་མཁན་ཅིག་ཡོད་ར་འོ་དེ་ད་རོགས་པ་དགོས་ས་གཅིག་ལ་གཙོ་བོ་དངོས་གནས་སུ་ལ་དགོས་འདུག་འོ་དེ་རོགས་པ་གཉིས་ཟེར་ཕར་ཚུར་ལམ་ཁ་སྟོན་ཡ་གཅིག་ཡོད་ར་དེ་འདྲའི་རོགས་པ་བྱེད་མཁན་ཡང་ཆ། ལགས་སོ། ཁྱེད་རང་གི་ཚོགས་པ་འདིའི་སྐོར་ལ་ཡང་འདས་པའི་གི་ལོ་ཁ་ཤས་གོང་ལ་ཡང་ང་ཚོའི་ལེ་ཚན་འདིའི་ནང་ལ་བཀའ་འདྲི་ཞུ་མྱོང་ཡོད་དམིགས་བསལ་ད་ཏོག་དབྱིབས་ཚབས་ཆེ་བའི་གི་སྐབས་ལ་ཁྱེད་རང་ཚོའི་ཚོགས་པ་འདི་གི་ད་ཚོགས་པ་ཆུང་ཆུང་རེད་དེ་མང་ཚོགས་ལ་ཡང་སྤྱི་ཚོགས་ཞབས་ཞུ་གང་ལ་གང་འཚམ་ཅིག་ཞུས་ཟིན་པའི་སྐོར་ལ་ང་ཚོའི་ངོ་དེབ་ནང་ལ་མཐོང་བྱུང། དེ་འདྲ་སོང་ཙང་དེའི་སྐོར་ལ་ཡང་ད་དེའི་སྐབས་ཀྱི་ག་རེ་ག་རེ་གནང་ཡོད་མེད་ད་དུས་ཚོད་མང་པོ་མེད་ཙང་རོབ་ཅིག་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ཀོ་བིད་སྐབས་དུ་སྤྱི་བཏང་གི་ད་ཚང་མ་མཁྱེན་མཁྱེན་པ་རེད་ད་ང་ཚོ་གི་ནད་ཡམས་དེ་འདྲ་ཆེན་པོ་ཅིག་ང་ཚོ་སླེབས་རེད་རོ་ཨ་ནི་དཀའ་ངལ། མི་མང་པོ་ཅིག་ཚང་མ་ཞིག་དཀའ་ངལ་འཕྲད་བསྡད་རེད་དེ་དུས་སྐབས་དེ་ལྟར་ང་རང་ཚོའི་ཚོགས་པའི་ཐོག་ནས། གཞིས་ཆགས་ནང་ལོགས་ལ་མང་པོ་ཅིག་རེད་ག་རེ་རེད་རྒྱ་གར་མི་སྐྱོ་བོ་མང་པོ Labour དེ་ཚོས་རེད་ཁོང་ཚོ་ལ་ང་ཚོ་གི Ration གི་དེ་ཚོ Distribution བྱས་ཡས་དང་དེ་ཚོ་ཚང་མ་ང་ཚོ་གང་ཐུབ་ཐུབ་ཅིག་ཚོགས་པའི་མིང་ཐོག་ནས་བྱས་ཡིན་དེ་མ་ཟད་ང་ཚོ་ས་གནས་རྡེ་ར་རྡུན་ཁོ་རང་ཁུག་ཀྱོག་ལ་ནི་ང་ཚོ་ཡང་ཐེ་མ། གཉིས་གསུམ་ཅིག་ང་ཚོ་གསུམ། བཞི་ཡོད་ཐེངས་མ་བཞི་ང་ཚོ་ཕར། སྐྱེལ་གར་འགྲོ་ཡིན་རོ་ཨ། ཁ་ན་ལྡི་ལི་འདུག་པ་ནས་ལས་ཀ་ཡོད་ངེས་མིན་བཟོས་བྱས་མང་པོ་ཅིག་མར་ཁོང་ཚོ་ལས་ཀ་མར་ཕུད་འདུག་པ་མང་པོ་ཅིག་ལ་དེ་འདྲ་བྱས་ན་དེ་ལ Jobless མི་དཔེ་མང་པོ་ཨ་ནི་ཁོང་ཚོ་གླ་ཆ་མེད་སྐྱོ་བྱས་ད་དྭོགས་རྒྱུན་རིང་པོ་འདུག་ཁོང་ཚོ་ལ་ནི་ང་ཚོ Ration སྐྱེལ་གར་ཐེངས་མ་བཞི་ཙམ་འགྲོ་ཡིན་ཕྱི་ལོགས་ལ་ནི། དེ་མ་ཟད་ཨ་ནི་སློབ་གྲྭ་ཁག་འདུག་པ་ལ་དང་ལས་ཁུངས་ཁག་འདུག་པ་ལ་ནི་ང་ཚོ་གི་དེ Steamer ཡོད་ང་ཚོ Steam བྱེད་ཀྱི་དབུགས་ཡར་འདི་བྱེད་དགོས་འདུག Covid སྐབས་དེ་ལ་མིད་པ་ཚང་མ་ནད་པ་ཆགས་ཨ་ནི་ང་ཚོ་གི་དབུགས་བཏང་ཡ་དཀའ་ངལ་འཕྲད་ཀྱི་འདུག་པ། དེ་ཚོ་དགོས་དོན་ནི་ང་ཚོ་གིས་ང་ཚོ Steamer Market ལ་མ་རག་བྱས་ང་ཚོ་ག་པར་ག་ས་ནས Steamer ཐབས་ཤེས་འཚོལ་གཞིས་ཆགས་ལ་མར་མི་ནད་པ་ཚོ་ལ་སྤྲད་ཡིན་དེ་མ་ཟད་ཨ་ནི་ལས་ཁུངས་ལ་མང་པོ་ཅིག་ཕུལ་ཡ་རག་སོང་ང་ཚོ་གཞིས་ཆགས་ལས་ཁུངས་ལ་ཕུལ་ཨ་ནི་ཁོང་ཚོ་གི་ཡང་བརྒྱུད་ནས་ཨ་ནི་ཕར་ལས་ཁུངས་མི་ལ་སྤྲད་དགོས་རེད་པ་དེ་མ་ཟད་ཨ་ནི་སློབ་གྲྭ་ཁག་འདུག་པ་ལ་ཡང་ཕུལ་ཡ་རག་སོང་དགོན་པ་ཁག་ལ་ཕུལ་ཡིན་རེད་པ་ཨ་ནི་དེ་མ་ཟད་ཨ་ནི་ང་ཚོ་གི་ད་ལྟ་དེ་ག་རེ་ལབ་ཀྱི་རེད་ཨ་ནི་དེ་ང་ཚོ་གི Pulse འདི Check བྱེད་ཡས་འདུག་ག་ང་ཚོ་མཛུ་གུ་ལ་བཞག་ནས་ཅིག Oxy Oxygen འདུག་མི་འདུག་ཉེན་ཁ་ཚ་པོ་སླེབས་བཞག་མེད Check བྱེད་ཡས་འདུག་ང་ཚོ་གི Set དེ་འདྲས་མི་ཁ་ཤས་ལ་ཕུལ་ཡ་རག་སོང་ཨཱ་ནི། ད་དེ་འདྲས་འགྲོ Ration འགྲོ་བྱས་དེ་འདྲས་བྱས། ཨཱ་འདི་མཉམ་པོ་ཨཱ་ནི། ཨ་ཅག་ཁྱོད་རང་མཁྱེན་མཁྱེན་པ་རེད་འདི Vaccine སླེབས་དུས་སྐབས་དེ་ལ་ཨཱ་ནི། Vaccine གསུང་དུས་ཀ་ནི། ཏོག་དབྱིབས་ཀྱི་སྔོན་འགོག་ཁབ་དེ་གསུང་གི་ཡོད་རེད་ལགས། Vaccine གོང་ཆེ་དྲགས་ཨཱ་ནི། ག་རེ། མི་མང་པོ་ཅིག་ད་སོ་སོ་ད་ང་རང་ཚོ་བོད་པ་ནང་ལོགས་ད་མང་ཆེ་གི Afford བྱེད་ཐུབ་ཀྱི་ཡོད་རེད Afford བྱེད་ནས་ཨཱ་ནི་སོ་སོ་པད་ཤག་སྤྲད་ནས་རང་སོ་སོ་པད་ཤག་སྤྲད་ནས་ཁབ་བརྒྱབ་རེད་ཨཱ་ནི། ཡིན་ན་ད་ང་ཚོ་མི་ཚང་ཁ་ཤས་ཅིག་ཡོད་རེད་ད་ང་ཚོ་གི་ཨཱ་ནི་ཁོང་ཚོ་ལ་ཡང་ང་རང་ཚོ། ཕྱག་དངུལ་མ་འདང་ཨཱ་ནི། Vaccine བརྒྱབ་མ་ཐུབ་ལྷག་བྱས་དེ་འདྲས་བྱས་ལྷག་མཁན་ཚོ་ལ་ཡང་ང་ཚོ་གི་ཕར་ཕྱག་དངུལ་སྤྲད་ནས་ཨཱ་ནི།

དག་ནས་ཤིང། ང་ཚོས་ངོ་དེབ་ནང་ལ་མཐོང་ཡ་བྱས་པ་ཡིན་ན Clement Town གྱི་གཞིས་ཆགས་དང་ད་ག་ནང་བཞིན་ད་ཞབས་ཟུར་བ Herbertpur ནང་ལ་ཡོད་པའི་རྒན་གསོ་ཁང་སོགས་ལ་ཡང་མཐུན་འགྱུར་གནང་འདུག་ག་ལགས་ད་ལྟ་མུ་མཐུད་ནས་རོགས་རམ་གནང་གི་ཡོད་རེད་པ་ལགས། རྒན་གསོ་ཁང་དང་ང་ཚོ་དེ་འདྲའི་འགྲོ་གི་རེད་སྙིང་མ་འདི་ད་རོགས་པ་དེ་ཡར་མར་འགྲོ་སྡོད་ཀྱི་ཡོད་དེ་བྱེད་གར་འགྲོ་གི་རེད་ང་ཚོ་གི་ལས་ཀ་བྱེད་གར་འགྲོ། ད་ག་ནང་བཞིན Herbertpur གྱི Lakhanwala རེད་པ། ཨོ་འདི་གི་དེ་རྒན་གསོ་ཁང་ལ་ཁྱེད་རྣམ་ཚོ་ཕེབས་ཀྱི་འདུག་ག། ལགས Herbertpur ལ་དེ་འདྲ་འགྲོ་ཡིན་ང་ཚོ་ཁ་སང་གཉིས་འདི་གཉིས་ལ་ད་རོགས་པ་གནང་སྡོད་མཁན་ཚོ་ཡོད་རེད་ཁོང་ཚོ་ལ་ཕར་འགྲོ་ཕ་གི་ཐུག་ཨ་ནི་དེ་ཞིག་ཁོ་རང་ཚོ་དུས་ཚོད་སྐྱེལ་ཨ་ནི་ཁོ་རང་ཚོ་ཡར་མར་ལས་ཀ་བྱེད་དུས་ཚོད་ཅ་ལག་དེ་ཚོ་ཡང་དེ་འདྲ་སེ་ཨ་ང་ཚོ་མི་མང་ཐོག་ནས་ཡང་ཞལ་འདེབས་རག་འགྲོ་གི་འདུག་ཨ་ཅ་ལག་ཚོ་ཨོ་དེ་ཚོ་ཡང་ང་ཚོ་ཡང་ཕུལ་ཡ་རག་སོང་ཨ་ནི་རྒན་གསོ་ཁང་འདུག་པ་ལ།
ཡང་ལོ་འདིའི་ནང་ལོགས་ལ་ཡང་ཁྱེད་རྣམ་ཚོ་གི་ངས་ངོ་དེབ་ནང་བལྟས་པའི་སྐབས་ལ་ཕྱི་ཟླ་བཞི་བའི་གཡས་གཡོན་ལ་ཡང་ཁྱེད་རྣམ་ཚོ་གིས་ལས་འགུལ་གཅིག་སྤྱི་ཚོགས་ལ་གོ་རྟོགས་སྤེལ་གྱི་ལས་འགུལ་གཅིག་སྤེལ་གནང་སོང།
ཨ་ཅག་མཁྱེན་མཁྱེན་པ་རེད་གོང་ས་མཆོག་ཁོང་ལ་མཚན་སྨོད་ཞུས་སོང། ད་ལྟ་ཀྱི་མ་ལ་ང་ཚོས Video གཅིག Clip མ་ཟད Clip། ད་ཐེངས་འདིར་འདི་ཚོ་ཡར་མར་བྱེད་དགོས་འདུག་ལ་ང་རང་ཚོས་ད་ཡར་མར་ཕྲུ་གུ་ཚོ་ལ Gathering བྱས་ང་ཚོས་ག་རེ Mall ཕྱི་ལོགས་ལ་ལངས Banner འདི་ཚོ་རྒྱ་གར་ཚོ་དང་ཚང་མ་ལ་ང་ཚོ་འགྲེལ་བཤད་བརྒྱབ་ང་སྟོན་པ་སྐུ་ཁོ་རང་ལ་ཕར་འགྲོ་སྟོན་པ་སྐུ། པོ་ཆེ་མཆོད་རྟེན་ལ་མར་འགྲོ་མི་རེ་རེ་ལ་ཚང་མར་འགྲེལ་བཤད་བརྒྱབ་ང་ཚོ་བུ་ཁ་ཤས་ཡར་མར Gathering བྱས་ནས་ད་དེ་འདྲ་པོ་ཅིག། སོ་སོའི་ཐོག་ནས་ད་ང་ཚོ་གི་དྲ་རྒྱ་ཐོག་ནས་ད་མི་མང་པོ་ཅིག་ཕྱིན་བསྡད་ཡོད་རེད་ང་ཚོ་ཡི་ཐབས་ཤེས་བྱས་ཡིན་དྲ་རྒྱ་ཐོག་ནས་དེ་སྙེད་མི་འདུག་ཨ་ནི་ང་རང་ཚོ་ཡི Tourist Place དང་དེ་ཚོ་ལ Specially ང་ཚོ་ཕར་འགྲོ་བྱས་ཨ་ནི་མི་རེ་རེ་ལ Video གང་དྲག Clip གང་དྲག་གཏོང་ཨ་ནི་ཁོང་ཚོ་ལ་འགྲེལ་བཤད་དེ་ཚོ་ཚང་མ་ཡར་མར་གང་ཐུབ་ཐུབ་ཅིག་སོ་སོའི་ཐོག་ནས་ཅིག་འདི་བྱས་ཡིན་རོགས།

འདྲའི་བུ་གུ་དང་ཡང་སྐྱོ་པོ་ཉམ་ཐག་གཡས་གཡོན་ལ། རྡེ་ར་རྡུན་གཡས་གཡོན་ལ་ཡོད་མཁན་གྱི་ཕྲུ་གུ་ཚོ་ལ་ཡང་མངར་ཟས་དང་དེ་འདྲའི་བགོ་འགྲེམས་གནང་འདུག་ག་ལགས། ལ་ཨང་ཅག་ད་ལྟའི་ཨེ་འདྲ་རུ་བྱོན་ནམ་ཤ་སྐྱོན་དོན་དང་ང་ཚོ་གིས་ད་དགུན་ཁ་དུས་ལ་མི་མཐོང་མཐོང་པ་རེད་ཚང་མ་གིས་ང་ཚོ་ཡི་ལ་ག་རེད་ད་མི་སྐྱོ་བོ་ཚོ་མང་ཆེ་ལ་གོན་ཡ་དུག་ལོག་གོན་ཡ་དེ་ཚོ་དཔེ་དཀོན་པོ་ཡོད་རེད་ཁོ་རང་ཚོ་ལ་ཨ་ནི་ང་རང་ཚོ་མི་དཀྱུས་མ་དེ་ཚོ་ལ་ཚང་མ་ལ་ནང་ལ་ད་དུག་ལོག Waste ཆགས་ཨ་ནི་ཚོ་གིས་དེ་གཡུག་བཞག་གི་འདུག་ག། འདི་ང་ཚོ་གི་རྡོག་ཚང་མེར་བཏང་ཡ་མི་མི་མང་ཚང་མ་ཚ་ལ་ཡ་རེ་བ་ཞུ་ང་ཚོ་གི་ས་གནས་ཁོ་རང་ནང་ལ Message བཏང་ཡ་མ་རོག་པ་ཚང་མ་ལ་འདི་བྱེད་བྱེད་དུག་ལོག་ཞན་ཏེ་ནོར་གི་ཡ་འཁུར་རོགས་བྱེད་ལབ་ནས་ང་ཚོ་དུག་ལོག་རྡོག་རྩ་གཅིག་སྒྲིལ་བཟོ་ཨ་ནི་ང་ཚོ་གི་འདི་གནས་གནས་ས་ང་ཚོ་གི་ད་དུག་ལོག་ཚང་མ་ཡ་ཡག་ག་ཡག་ག་ཚང་མ་སད་ཨ་ནི་དང་པོ་ཉིད་ལ་འདི་དགོན་པ་ཁག་དང་སློབ་གྲྭ་བུ་གུ་ཁག་ལ་སྐྱེལ་ག་འགྲོ་ཡོན་པ་ཁོ་ཚོ་ཁོ་ཚོ་ལ་གོན་ཡ་ཡག་ག་ཡག་ག་ཕར་སྤྲད་ཨ་ནི་འདི་ནང་ལ་ལྷག་མ་དེ་ཚོ་ཨ་ནི་ང་ཚོ་གི་ཡ་མ་འདི་བྱེད་བྱེད་རྡོག་རྡོག་ཡ་བཟོ་འདི་ནང་ལོག་ནས་ལྷག་མ་ཟིན་ང་ཚོ་གི་ལས་ཀ་བྱེད་མཁན་མི་ཚོ་ཡོད་རེད། ཨ Labour དང་ཁོང་ཚོ་ཁ་ཤས་ཡོད་རེད་ཁོང་ཚོ་ལ་ཕར་སྤྲད་ག་འགྲོ་ཨ་ཁོང་ཚོ་ནང་ལ་ད་ལྟ་ལྷག་ང་ཚོ་རྡོག་རྡོག་བཟོ་ཡང་ང་ཚོ་འགོ་ནས་ཡང་དེ་བཞིན་སློང་རྒྱབ་ནས་རྡོག་རྡོག་བཟོ་ནས་ནི་ང་ཚོ་དེ་མཐའ་མ་དེ་ལ་ང་ཚོ་རྡེ་ར་རྡུན་ས་གནས་ཁོ་རང་ནང་ལོག་ལ་ཡང་རྒྱ་གར་མི་སྐྱོ་བོ་མང་པོ་ཡོད་རེད་ལམ་ཁ་ཟུར་ལ་བསྡད་མཁན་ཨ་ཁོང་ཚང་མ་ལ་སྐྱེལ་ག་འགྲོ་ཡིན་ད་ལྟ་ཡིན་ན་ཡང་ད་ག་ལ་ག་མཚམས་ཀྱི་ང་ཚོ་ཁ་སང་སྐྱེལ་ག་འགྲོ་ལ་མི་མང་ཆེ་ལ་རག་མ་སོང་ཨ་ཉེ་ཉེ་ཆར་ལ་ཡང་ང་ཚོ་གི་ད་ལྟ་ས་གནས་ཁོ་རང་ལ Message བཏང་བཞག་ཡོད་ཨ་ནི་ང་ཚོ་གི་ཉི་མ་གསུམ་བཞི་ནང་ལོག་ལ་ནི་ང་ཚོ་དུག་ལོག་དུས་བན་ཧིན་སྐུ་ཅིག་ཚང་མ་སུ་སུ་ནང་ལ་དུག་ལོག་རྙིང་པ་ཡིན་དུ་ཡོད་ན་ཡང་སྒོ་ནས་འདེབས་རྒྱག་རོགས་བྱེད་ལབ་ནས་ང་ཚོ་ད་ལྟ་ལ་བཞག་ཡོད་ཨ་ནི།

ནི་ཁོ་རང་ཚོ་འདི་ཙམ་ཅིག་དུས་ཚོད་བསྐྱལ་ནས་ནི་སྐྱིད་པོ་འདུག་ཟེར། འདི་ཉིད་འདི་རྗེས་ལ་ནི་ང་ཚོ་ཡིས Dehradun ས་གནས་ཁོ་རང་ལ་ང་ཚོ་གི་ད་ལྟ Juice Snickers དང Chips དེ་ཚོ་རྡོག་རྡོག་ཡིན་དེ་བཟོ་ང་ཚོ་ཕར་གཏོང་གར་འགྲོ་ཡིན་ཚང་མ་ལ་འདི་འདྲ་བྱས་ནས། ད་ལྟ་ངག་དབང་འཆི་མེད་ལགས་ཁྱེད་རང་གིས་འགྲེལ་བཤད་གནང་བའི་ཀྱི་བརྒྱུད་རིམ་ནས་དེ་ཚོ་སྤྲད་པའི་སྐབས་ལ་ཡ་ད་བོད་པ་ཙམ་མ་ཡིན་པར་དམིགས་བསལ་ས་གནས་ཡུལ་མི་ཉམ་ཐག་ཚོ་ལ་ཡང་རོགས་རམ་རྒྱུན་མཐུད་ནས་གནང་བཞུགས་ཤག་འདྲ་སོང་ཙང་རོགས་རམ་གནང་པའི་སྐབས་ལ་ཡང་ཁོང་ཚོའི་ངོས་ནས་ད་བུ་གུ་ཚོ་ཡིན་པ་ཡིན་ན་མི་རྒན་པ་ཚོ་ཡིན་པ་ཡིན་ན་མཐུན་འགྱུར་གནང་པའི་སྐབས་ལ་ཡང་ཁོང་ཚོའི་ཚོར་སྣང་ག་འདྲ་བྱེད་ཀྱི་འདུག་ལགས། ཚོས་ཀྱི་ད་ཕར་འགྲོ་དུས་ཁོ་རང་ནས་ང་ཚོས་ཀྱི་ཅིག་དང་པོ་ནས་མི་རིགས་མི་འདྲ་བ་ཞིག་མཐོང་གི་ཡོད་རེད་གདོང་པ་སྐོར་བཏང་བ་དང་ཁོང་ཚོས་ཁོང་ཚོ་ང་ཚོ་མི་རིགས་མི་འདྲ་བ་ཞིག་ང་ཚོས་ཀྱི་ཅ་ལག Distribute ཅིག་ཚང་མ་འདི་བྱེད་ས་ར་ང་ཚོས་ཅིག་ལབ་ཡོད་ཚང་མ་དེ་ལ་ང་ཚོ་ལབ་ཡོད་ང་ཚོ ༸གོང་ས་མཆོག་ཀྱི་མི་ཡིན་ལབ་ཡོད་ར་ཁོང་ཚོ་ལ་ཧམ་ལོག་དཱ་ལའི་ལཱ་མ་ག་ཨཱད་མི་ཧེ་ཧམ་ལོག་བཱས་ཨཱབ་ལོག་བཱབ་ནཱ།

སྐོར་ར་ཇག་ལི། ད་ང་ཚོ་དུས་ཡིན་འདུག་ས་དེ་ཇི་ཏེ་ཁོང་ཚོ་བལ་ཐོ་རྡེ་ར་རྡུན་གྱི་ཕྱོགས་གཞན་པ་འདུག་རེད། ཁོང་ཚོ་ད་ཧ་གོ་འོང་འདུག་བལ་བ་མི་ད་ཞུ་ཞུ་ངོ་ངོ་འདྲེས་མི་འདུག་གང་ལབ་ཁོང་ཚོ་རྒྱ་གར་ནང་ལོག་གོ་བལ་ཐོ་ནང་ལོག་ནང་ལོག་དེར་བསྡད་ཀྱི་ཡོད་རེད། ང་ཚོ་ལ་ཁོང་ཚོ་ཁ་ལ་ནེ་པ་ལི་རེད་བསམ་གྱི་ཡོད་ས་རེད། གང་ཡིན་ལབ་ན་ནེ་པ་ལི་ལ་ཡ་དེ་ཤུགས་ཆེན་པོ་རེད་རྒྱ་གར་ང་ཚོ་རྡེ་ར་རྡུན་ནང་ལ་མི་མང་པོ་མི་འབོར་མང་ང་ཡོད་རེད།

ང་མ་སུ་རི་ལ་དེ་བྱེད་དུ་གོ་ཚོར་འདུག་འོན་ཏེ་འོན་ཏེ་ཁོ་ལ་འགྲེལ་བཤད་བརྒྱབ་ར་ང་ནི་འདི་ནས་མི་མང་པོ་ཅིག་གྲུབ་འདུག་བཤད་ར་ནི་ཁོ་རང་ཚོ་དཔེ་དགའ་བོ་གནང་གི། སོ་སོ་ཐུགས་རྗེ་གནང་ཀེ་ལེ་མེན་ཊོན་དོན་གྲུབ་གླིང་གཞིས་ཆགས་ནང་རྟེན་གཞི་བྱས་པའི་ལམ་ཚོགས་པ་གི་འགན་འཛིན་ངག་དབང་འཇིགས་མེད་ལགས་ང་ཚོས་དེ་དུས་ཚོད་བཏང་གནང་ནས་འདྲི་ཞུའི་གོ་སྐབས་གནང་བ་ཐུགས་རྗེ་གནང། ལགས་སོ་ཐུགས་རྗེ་གནང་བྱ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་ཉེ་ཆར་དབུས་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ནུས་སྟོབས་གོང་འཕེལ་ཚན་པས་བུད་མེད་ཀྱི་ནུས་སྟོབས་གོང་འཕེལ་གཏོང་ཕྱོགས་ཀྱི་སྲིད་ཇུས་བསྐྱར་ཞིབ་ཀྱི་ལས་དོན་དང་འབྲེལ་བའི་སྐོར

རིམ་པ་ཁ་ཤས་ཚོགས་པ་རེད་ཡིན་ནའི་གཏིང་ཟབ་པོ་ཅིག་མར་བབས་ས་དེ་ཏག་ཏག་ཅིག་བབས་མ་ཐུབ་ཅིག་ལྷག་བསྡད་ཡོད་རེད་ཚོགས་འདུ་འདིའི་བརྒྱུད་ནས་བསམ་ཚུལ་ག་རེ་བྱུང་བ་དེ་གས་ཚང་མ་ལ་སྤུངས་པའི་ཐོག་ནས་ང་ཚོ་སྲིད་ཇུས་ཤིག་གཏན་འབེབས་བྱེད་ཐུབ་ཡ་ལ་ཡ་རེ་བ་རྒྱབ་ཀྱི་ཡོད། ད་ཐེངས་ཀྱི་འདུག་དངོས་སུ་མཇལ་དུས་ཚང་མ་ནས་དངོས་གནས་ཅིག་ཐོན་ས་རེད་བསམ་ས་རེད་ཚང་མ་ལ་ནུས་པ་ཅིག་སྤུངས་ཐུབ་ས་རེད་བསམ་ས་རེད་ཞུ་འདུག་དེ་ཡིན་དུས་ལྷག་པར་དུ་བུ་དེ་གས་དེ་ངས་ལབ་ཀྱི་ཡོད་བུད་མེད་ཀྱི་ནུས་སྟོབས་འཕེལ་བཅུག་དང་མི་བཅུག་ཟེར་མཁན་ཚོས་སུ་ལ་ཐུག་གི་ཡོད་རེད་དེ་ཐུག་ས་དེ་བུ་ཆགས་ཀྱི་འདུག་ཨ། དེ་ཚོའི་ཚོགས་འདུ་འཛུགས་ན་དངོས་གནས་བཤད་ན་བུ་མང་ང་དེ་འདྲའི་ཞུགས་དགོས་ཨེ་ཚོད་རེད། བུ་ཚོ་ལ་ཡར་སློབ་སྦྱོང་སྤྲད་ཨེ་ནི་བུད་མེད་ཀྱི་ནུས་སྟོབས་རང་བཞིན་གྱིས་འཕེལ་འགྲོ་ཨེ་ཚོད། བུད་མེད་ནུས་སྟོབས་གོང་འཕེལ་གཏོང་རྒྱུའི་ཐད་ཀྱི་སྲིད་ཇུས་བསྐྱར་ཞིབ་དང་འབྲེལ་བའི་ཉིན་གསུམ་རིང་གི་ཚོགས་འདུའི་ནང་ལས་དོན་དེ་དང་འབྲེལ་བ་ཡོད་པའི་མི་སྣ་གྲངས་དྲུག་ཅུ་ཙམ་མཉམ་ཞུགས་གནང་ཡོད་པ་དང་ཁོང་རྣམ་པས་བུད་མེད་ཀྱི་ནུས་སྟོབས་ཡར་རྒྱས་གཏོང་རྒྱུ་སོགས་ཀྱི་གནད་དོན་མང་པོའི་ཐད། གྲོས་མོལ་གནང་ཡོད་པ་ནས་བུད་མེད་ཚོ་འགོ་ཁྲིད་ཀྱི་ནུས་པ་སྐྱེད་སྲིང་གནང་དགོས་པ་དང་བུད་མེད་ཀྱི་ཤེས་ཡོན་དང་འཕྲོད་བསྟེན་གྱི་གནས་སྟངས་ཡར་རྒྱས་གཏོང་ཕྱོགས་ལྷག་དོན་དུ་སྤྱི་ཚོགས་ཁྲོད་བུ་མོ་དང་བུད་མེད་ལ་བཙན་གཡེམ་དང་རྩུབ་སྤྱོད་རིགས་འགོག་ཐབས་ཀྱི་ཇུས་གཞི་སོགས་མང་པོ་ཞིག་གི་ཐོག་གྲོས་མོལ་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཁྱབ་ཁོངས་སུ་གནས་པའི་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་ལས་བྱེད་བསྟན་འཛིན་ཚེ་བརྟན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་དོན། ད་ལྟ་ང་ཚོ་བུད་མེད་ནུས་སྟོབས་གོང་འཕེལ་ཚན་པ་ནས་བུད་མེད་ནུས་སྟོབས་དང་འབྲེལ་བའི་ཐོག་ནས་ཚོགས་ཆེན་གཅིག་ཉི་མ་གསུམ་རིང་ག་ལ་གོ་སྒྲིག་ཞུས་བས་དེའི་ནང་ལོགས་ལ་ང་ཚོ་བརྗོད་གཞི་འདྲ་མིན་སྣ་ཚོགས་ཅིག་གྲོས་བསྡུར་གནང་ཡོད་རེད། བརྗོད་གཞི་དེའི་ནང་ལོགས་ལ་ང་ཚོ་གི་འགོ་ཁྲིད་དང་འབྲེལ་བའི་བུད་མེད་དང་བུད་མེད་ཀྱི་འཕྲོད་བསྟེན་དང་འབྲེལ་བའི་ཐོག་ནས་ཡང་ཤེས་ཡོན་དང་འབྲེལ་བའི་ཐོག་ནས་བུད་མེད་ནུས་སྟོབས་གང་ཆེ་སྤེལ་ཡོད་བ་དང་གལ་ཆེ་ཤོས་དེ་ལ་ང་ཚོས་ད་བུད་མེད་དང་བུ་མོ་ཚོ་ལ་སྤྱི་ཚོགས་ནང་ལོགས་ལ་བཙན་གཡེམ་དང་རྩུབ་སྤྱོད་རིགས་བྱུང་བ་ཡིན་ན་ད་ང་ཚོས་གནས་སྟངས་ག་འདྲའི་ཅིག་མཐོང་གི་ཡོད་མེད་ཨ་ནི་ང་ཚོས་ལས་ཀ་ག་རེ་བྱེད་དགོས་ཡོད་མེད་དེའི་ཐོག་ལ་ང་ཚོས་གྲོས་བསྡུར་གནང་ཡོད་རེད། ཡང་ཁོང་གིས་བུ་མོ་དང་བུད་མེད་ལ་སྤྱི་ཚོགས་ནང་བཙན་གཡེམ་དང་རྩུབ་སྤྱོད་རིགས་འགོག་ཐབས་བྱེད་རྒྱུའི་གྲོས་མོལ་ཚོགས་འདུ་དེ་འདྲ་བའི་ནང་སྐྱེས་པ་གང་མང་ཞིག་མཉམ་ཞུགས་གནང་སྟེ་བུད་མེད་ཚོ་དང་མཉམ་འབྲེལ་གྱི་ཐོག་ནས་སྐྱེས་པ་ཚོ་ལ་ཡང་གོ་རྟོགས་སྤེལ་དགོས་རྒྱུ་ཧ་ཅང་གི་གལ་ཆེན་པོ་ཡིན་པ་དང། བཙན་གཡེམ་དང་རྩུབ་སྤྱོད་ཀྱི་གནས་སྟངས་རིགས་བྱུང་ཚེ་གཞུང་དང་སྒེར་ཚང་མའི་ངོས་ནས་མཉམ་རུབ་ཀྱིས་དེ་རིགས་འགོག་ཐབས་ཀྱི་ལས་དོན་སྤེལ་དགོས་པའི་སྐོར་ཚོགས་འདུའི་ཐོག་བཀའ་བསྡུར་གནང་མཁན་མང་པོ་ཞིག་བྱུང་ཡོད་པ་བསྟན་འཛིན་ཚེ་བརྟན་ལགས་ཀྱིས་མུ་མཐུད་གསུངས་འདུག། གལ་ཆེ་ཤོས་ཀྱི་ད་ང་ཚོའི་ཚོགས་ཆེན་ནང་ལོགས་ལ་བརྗོད་གཞི་གཅིག་དེ་བུད་མེད་དང་བུ་མོ་ལ་བཙན་གཡེམ་དང་རྩུབ་སྤྱོད་ཀྱི་བརྗོད་གཞི་དེའི་ཐོག་ལ་གྲོས་བསྡུར་བྱས་ཡོང་དུས། དེའི་ནང་ལོགས་ལ་བསམ་འཆར་ག་འདྲ་ཞིག་སླེབས་སོང་ལབ་ན་ད་བུད་མེད་ནུས་སྟོབས་དང་ཡང་ད་ལྟ་བུད་མེད་ལ་ད་ལྟ་བཙན་གཡེམ་དང་རྩུབ་སྤྱོད་ཀྱི་དེ་འདྲའི་ཀྱི་ཐོག་ལ་ད་ང་ཚོས་འགོག་ཐབས་བྱས་དང་ཨ་ནི་ང་ཚོས་ཀྱི་གདོང་ལེན་བྱེད་འདྲ་བོ་བྱས་པ་ཡིན་ན་དང་པོ་དེ་ལ་ཨ་ནི་ང་ཚོ་སྤྱི་ཚོགས་ནང་ལོགས་ཀྱི་སྐྱེས་པ་ཚོ་དང་བུ་ཚོ་ཨ་ནི་དེ་གནད་དོན་དང་འབྲེལ་བའི་ཐོག་ནས་ང་ཚོས་ཀྱི་གྲོས་བསྡུར་བྱས་དེ་ཚོ་ནང་ལོགས་ལ་ཁོ་རང་ཚོ་མཉམ་ཞུགས་ལེན་དགོས་འདུག་ཁོ་རང་ཚོ་ལ་སྙོབ་ཐུབ་པ་བྱེད་དགོས་འདུག་ལབ་བྱས་ར་དེ་འདྲའི་ཀྱི་ཨ་ནི་བསམ་ཚུལ་འདྲ་བོ་གཅིག་སླེབས་སོང་ར་དེ་འདྲའི་དཀའ་ངལ་འཕྲད་པ་ཡིན་ན་ཞུ་གཏུག་བྱེད་ས་ག་བ་ཡོད་པ་ཡིན་ནས་ལས་བྱེད་དང་ཚོགས་ཆུང་དང་ག་འདྲའི་རོགས་བྱས་པ་ཡིན་དེ་ཚོ་ཚགས་ཚུད་པོ་བཟོ་དགོས་འདུག་ལབ་བྱས་ར་འདི་མཉམ་དུ་ལ་ང་བོད་མི་སྒྲིག་འཛུགས་གཅིག་པོ་མིན་པ་བྱས། གཞུང་འབྲེལ་མ་ཡིན་པའི་ཚོགས་པ་དང་ད་ང་ཚོས་རྒྱ་གར་རང་གི་ཁྲིམས་ཐོག་ནས་ག་འདྲ་འདྲ་བོ་ཅིག་གི་མཐུན་རྐྱེན་ཡོད་པ་ཡིན་ན་དེ་ཚང་མ་ཕར་ཚུར་མཉམ་རུབ་བྱས་ནས་ལས་ཀ་བྱེད་ཡག་དེ་གལ་ཆེན་པོ་བརྗོད་ར་དེ་དེ་འདྲ་བོ་བསམ་འཆར་འདྲ་བོ་ཅིག་སླེབས་སོང། མ་འོངས་བུད་མེད་ཀྱི་ནུས་སྟོབས་གོང་འཕེལ་གཏོང་ཕྱོགས་ཀྱི་ལས་དོན་འཆར་གཞིའི་ཐད་བོད་པའི་སྤྱི་ཚོགས་ནང་བུད་མེད་ཀྱི་འགོ་ཁྲིད་མང་བ་སླེབས་ཐུབ་པའི་ཐོག་གྲོས་མོལ་གནང་སྐབས་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་བུད་མེད་ཀྱི་སྤྱི་འཐུས་མང་བ་སླེབས་དགོས་པའི་ཐོག་བོད་པའི་སྤྱི་ཚོགས་ནང་བུད་མེད་ཀྱི་འགོ་ཁྲིད་མང་པོ་ཞིག་སླེབས་དགོས་པ་དེ། ཧ་ཅང་གིས་གལ་འགངས་ཆེན་པོ་ཞིག་ཆགས་ཀྱི་ཡོད་པ། དགོངས་ཚུལ་བཏོན་གནང་མཁན་མང་པོ་ཞིག་ཡོད་པ་ཁོང་གིས་མུ་མཐུད་གསུངས་དོན། ཚོགས་ཆེན་འདི་ལ་གྲོས་བསྡུར་གནང་བའི་སྐབས་སུ་ཨ་ནི་ད་མ་འོངས་ཀྱི་འཆར་གཞི་དང་ཡར་རྒྱས་གཏོང་ཡའི་ཐོག་ལ་ཅིག་ཞུ་བ་ཡིན་ན་དང་པོ་དེ་ལ་ད་བུད་མེད་འགོ་ཁྲིད་དང་འབྲེལ་བའི་ཐོག་ནས་ཨ་ནི་ང་ཚོ་གྲོས་བསྡུར་བྱས་ཡོང་དུས་ཨ་ནི་ད་མ་བསམ་འཆར་འདྲ་བོ་མ་འོངས་འཆར་གཞི་འདྲ་བོ་ཅིག་ག་འདྲ་ཐོན་སོང་ལབ་ན་ད་ང་ཚོ་བུད་མེད་འགོ་ཁྲིད་མང་རུ་གཏོང་དགོས་པའི་ཇི་ཡོད་ལ་དེ་གལ་ཆེན་པོ་འདྲ་བོ་ད་ལྟ་ང་ཚོ་དཔེ་བཞག་པ་ཡིན་ན་ད་ང་ཚོ་སྤྱི་འཐུས་འདྲ་བོ་དང་དེ་འདྲའི་ནང་ལ་ཡིན་པ་ཡིན་ན་བུད་མེད་ཀྱི་ཨ་ནི་སྤྱི་འཐུས་དེ་ཚོ་ད་ལྟ་ཆོལ་ཁ་གསུམ་ནས་གཉིས་གཉིས་ཡོད་དུས་དེ་ལས་ད་ད་ལྟའི་གནས་སྟངས་ཀྱི་བལྟས་པ་ཡིན་ན་བུད་མེད་ཀྱི་སྤྱི་འཐུས་མང་བ་སླེབས་ཐུབ་ཡག་ལ་ཨ་ནི་ཤུགས་རྒྱག་ཡག་འདྲ་བོ་དེ་གཅིག་བསམ་འཆར་འདྲ་བོ་གཅིག་ཐོན་སོང་ར་ཨ་ནི་ཡང་དེ་གཅིག་པོ་མིན་པ་བུད་མེད་འགོ་ཁྲིད་ག་བ་འདྲ་བོ་གཅིག་ལས་ཁུངས་ཀྱི་སྤྱི་ཚོགས་ཀྱི་ཁྲོད་དུ་ཨ་ནི་ལས་ཁུངས་འདྲ་མི་འདྲ་ཚོགས་པ་འདྲ་མི་འདྲ་སྤྱི་ཚོགས་རང་ནང་ལོགས་ལ། ཡིན་པ་ཡིན་ནས་ད་གནས་སྟངས་ག་བ་ལ་ཡིན་པ་ཡིན་ནས་བུད་མེད་འགོ་ཁྲིད་ལ་ཤུགས་རྒྱག་ཡག་དང་འདི་གནད་འགག་ཆེན་པོ་གཅིག་བརྩིས་བྱས་ནས་བུད་མེད་འགོ་ཁྲིད་ནང་ལོགས་ལ་སླེབས་ཐུབ་ཡག་སྒང་ལ་ཤུགས་རྒྱག་ཡག་འདྲ་བོ་འདིའི་ཐོག་ལ་ང་ཚོ་བསམ་འཆར་འདྲ་བོ་ཅིག་མ་འོངས་ལས་ཀ་བྱེད་ཡག་འདྲ་བོ་བྱས་ར། དེ་འདྲ་འདྲ་བོ་ཅིག་ཐོན་སོང། ཡང་བུད་མེད་ཀྱི་ཤེས་ཡོན་དང་འབྲེལ་བའི་ཐོག་ནས་བུད་མེད་ནུས་སྟོབས་གོང་འཕེལ་ཐད་ལ་བཀའ་བསྡུར་བྱུང་ཡོད་པའི་ནང་མ་འོངས་སློབ་གྲྭ་ཁག་ནང་ཤེས་ཡོན་གྱི་སྲིད་བྱུས་ཐད་ཕོ་མོ་གཉིས་དབྱེར་མེད་ཀྱི་ཐོག་ནས་ནུས་པ་གང་འདྲ་ཞིག་བཏོན་དགོས་མིན་གྱི་ཐོག་ལ་ཤུགས་སྣོན་སྐྱོན་དགོས།

ཁག་ང་ཚོས་ཀྱི Curriculum ལེགས་རགས་ཤེས་བྱ་སྒྲོག་ལེགས་རགས་དེ་ཚོ Curriculum དེ་ཚོ་ནང་ལོགས་ལ་ང་ཚོ་ཡང་ཕོ་མོ་གི་ལྟ་ཚུལ་དེ་ནི་ཕོ་མོ་ལྟ་ཚུལ་ལབ་དུས Gender Equality ཐོག་ནས་ད་ག་འདྲས་ཅིག་གི་ནི་ང་ཚོ་སློབ་སྦྱོང་སྤྲད་ཐོས་དོ་ཨ་ནི་སློབ་ཚན་དང་དེ་འདྲས་ཁག་ནང་ལོགས་ཕོ་དང་ཕོ་མོ་གཉིས་ཀ་ནི་ག་འདྲས་བྱས་ནི་ང་ཚོས་ཀྱི་མིག་དཔེ་ལྟ་ས་དེ་ཚོ་ད་ཀྱི་ཤེས་ཡོན་དེ་རྩ་བ་རུ་ཆགས་པ་ལ་སློབ་གྲྭ་ཁག་ནང་ལོགས་སོ་ང་ཚོས་འོ་དེ་ཐོག་ལ་ཡར་རྒྱས་བཏང་ཡ་དང་ང་ཚོས་ཀྱི་ད་ལྟ་ཤེས་ཡོན་གྱི་སྲིད་བྱུས་ནང་ལོགས་ལ་ང་ཚོས་ཀྱིས་ག་འདྲས་བྱས་ནས་བུ་དང་བུ་མོ་འདྲ་མཉམ་ཐོག་ནས་ང་ཚོས་ཀྱིས་སྲིད་བྱུས་དེ་ནང་ལོགས་ལ་སློབ་ཕྲུག་ཚོ་ལ་ཤེས་ཡོན་ཡག་པོ་སྤྲད་ཡ་ལ་ག་འདྲས་ཤུགས་རྒྱག་དགོས་འདུག་དེ་འདྲས་ཀྱི་བསམ་ཚུལ་བྱེད་སླེབས་སོང་ར་བུད་མེད་འཕྲོད་བསྟེན་དང་འབྲེལ་བའི་ཐོག་ནས་བསམ་ཚུལ་དང་ཡང་མང་པོ་སླེབས་བཞིན་འདུག་ག་འདྲས་རོགས་ཅིག་ཡོང་སོང་ལབ་ན་བུད་མེད་ཀྱི་སྐྱེ་འཕེལ་འཕྲོད་བསྟེན་དང་ད་ང་ཚོ་ནམ་རྒྱུན་སྤྱི་བཏང་གི་དོ་སྣང་མང་འདི་ད་མ་དང་བྱིས་པ་ལབ་དུས་བུད་མེད་ཀྱི Maternal Health ལགས་ར་དེ་འདྲའི་ཐོག་ལ་མང་བ་དོ་སྣང་ཡོད་དུས་ནི་ང་ཚོས་ཀྱི་ཡང་སྤྱི་བཏང་གི་གཞན་པ་འབྲེལ་བའི་ནི་དགའ་ངན Menopause ཇོ་ལས་རོ་དང། ནམ་རྒྱུན་ཕྲུ་གུ་སྐྱེ་ཚར་བའི་རྗེས་ལ་ཕྲུ་གུ་སྒང་ལ་མང་བ་ནི་དོ་སྣང་ཡོད་དུས་བུད་མེད་རང་གི་ཡང་ཕྲུ་གུ་སྐྱེ་ཚར་བའི་རྗེས་བུད་མེད་འཕྲོད་བསྟེན་དང་དོ་སྣང་སྤྲད་ཡ་དེ་འདི་གལ་ཆེན་པོ་ཡིན་པ་བྱས་དེ་མཉམ་དུ་ལ་ང་ཚོས་གི་ད་གྲངས་ཐོ་དེ་ཚོ་སྒང་ལ་ད་ཤུགས་རྒྱག་བྱས། གྲངས་ཐོ་ནང་ལོགས་ལ་ད་ང་ཚོས་ཀྱི་ཉམས་ཞིབ་བྱས་བྱས་ནི་མར་ལྟ་བྱས་ནི་གྲངས་ཐོ་ནང་ལོགས་ན་ནི་ཡང་ག་འདྲའི་རོགས་གཅིག་བུད་མེད་དང་འབྲེལ་བའི་དོན་འཕྲོད་བསྟེན་ཐོག་ལ་ག་རེའི་རོགས་གཅིག་སྒང་ལ་དོ་སྣང་མང་ཆེ་བ་དང་དེ་ཚོ་ཡང་བེད་སྤྱོད་བཏང་ཐུབ་ན་གལ་ཆེན་པོ་ཡིན་པ་དེ་འདྲའི་གི། མ་འོངས་ཀྱི་ཡར་རྒྱས་བཏང་ཡ་ནང་ལོགས་ལ་འབྲེལ་བྱེད་ཀྱི་བསམ་ཚུལ་སླེབས་སོང་ར། རྩ་བའི་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་གིས་ཕྱི་ལོ་ཉིས་སྟོང་བརྒྱད་ལོར། བུད་མེད་ཀྱི་ནུས་སྟོབས་གོང་འཕེལ་གྱི་སྲིད་ཇུས་ཞེས་པའི་དོན་ཚན་བརྒྱད་ཅན་གྱི་སྲིད་ཇུས་ཤིག་གསར་དུ་གཏན་འབེབས་གནང་ཡོད་པ་དང་དེའི་ནང་ད་ལྟའི་ཆར་སྤྱི་ཚོགས་དང་ཆབ་སྲིད་དཔལ་འབྱོར་སོགས་ལས་གཞི་ཁག་གི་ནང་མཉམ་ཞུགས་གནང་མཁན་གྱི་ཁྲོད་དུ་བུད་མེད་གྲངས་འབོར་ཉུང་བ་ཡོད་དུས་ཕོ་མོ་འདྲ་མཉམ་གྱི་བཟོད་བསྲན་ཡོད་པའི་ཐོག་བུད་མེད་ནུས་སྟོབས་གོང་འཕེལ་གྱི་ལས་གཞི་ཞིག་བརྩམ་དགོས་གལ་ཆེན་པོ་ཡིན་པ་དང་བུད་མེད་ཀྱི་ནུས་ཤུགས་ཚད་མཐོ་པོར་སླེབས་པ་ཡིན་ན། སྤྱི་ཚོགས་དང་དཔལ་འབྱོར་ཤེས་ཡོན་སོགས་གང་ཅིའི་ཐད་ལ་གཟེངས་སུ་ཐོན་པའི་ནུས་པ་ཐོན་ཐུབ་རྒྱུ་ཡིན་པ་གསུངས་ཡོད་པ་ལྟར་དགོངས་དོན་འདི་གཞིར་བཟུང་དབུས་བོད་མིའི་སྒྲིག་འཛུགས་དཔལ་འབྱོར་ལས་ཁུངས་ཀྱི་ཁྱབ་ཁོངས་སུ་བུད་མེད་ནུས་སྟོབས་གོང་འཕེལ་ཟེར་བའི་སྡེ་ཚན་ཞིག་ཀྱང་དམིགས་བསལ་གསར་འཛུགས་གནང་སྟེ་ད་ཆ་བུད་མེད་ནུས་སྟོབས་གོང་འཕེལ་ཟེར་བའི་སྡེ་ཚན་འདིའི་ཁྱབ་ཁོངས་ནས། བོད་མིའི་སྤྱི་ཚོགས་ནང་བུད་མེད་ནུས་སྟོབས་ཀྱི་ལས་དོན་ཕྱོགས་གང་ས་ནས་ཤུགས་སྣོན་ཆེན་པོ་སྤྲོད་གནང་བཞིན་ཡོད་པ་དང་ལྷག་པར་དུ་སྐབས་བཅུ་དྲུག་པའི་བཀའ་ཤག་གི་ངོས་ནས་བུད་མེད་ནུས་སྟོབས་གོང་འཕེལ་གྱི་ལས་དོན་ཐད་ཐུགས་ཁུར་ཆེ་བཞེས་ཀྱིས་སྐབས་བཅུ་དྲུག་པའི་བཀའ་ཤག་ནང་ཐོག་མར་བཀའ་བློན་བུད་མེད་གསུམ་བསྐོ་གཞག་གནང་བ་དང་དེ་ནས་རིམ་བཞིན་ཕྱི་རྒྱལ་ཁག་ཏུ་ཡོད་པའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་ནང་བུད་མེད་ཀྱི་སྐུ་ཚབ་དོན་གཅོད་བསྐོ་གཞག་གནང་བའི་ཐོག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲི་ཞུའི་ལས་བྱེད་མཐོ་གྲས་ནང། བུད་མེད་ཀྱི་ཐུགས་འགན་བཞེས་མཁན་ཇེ་མང་དུ་ཕྱིན་ཡོད་པ་མང་པོས་ངོས་འཛིན་གནང་གི་ཡོད་པ་རེད། ཟེར་རྣམ་པ་ཚོ་ཐེངས་འདིའི་བུད་མེད་དང་སྤྱི་ཚོགས་ལེ་ཚན་འདི་སྙན་སྒྲོན་ཞུས་ཟིན་པ་ཡིན། ལེ་ཚན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་དབྱངས་སྒྲོན་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་ཞུ་རྒྱུ་དང་བདུན་ཕྲག་གཞུག་མའི་དུས་ཚོད་འདིའི་ཐོག་ང་ཚོ་བསྐྱར་དུ་མཇལ་ཡོང། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ལྷོ་ཨེ་ཤི་ཡའི་ལེ་ཚན་ནང་བལ་ཡུལ་ནང། སྤྱི་ཚོགས་ལྷིང་འཇགས་ཐོག་ཤུགས་རྐྱེན། ངན་པ་མི་ཐེབས་པའི་ཆེད་བལ་ཡུལ་གཞུང་གིས་རྒྱ་ནག་ནས་བཟོས་པའི་ཏིག་ཏོག་མཉེན་ཆས་བཀག་སྡོམ་བྱས་པ་སོགས་ཀྱི་གནས་ཚུལ་སྐོར་པད་མ་དངོས་གྲུབ་ལགས་ཀྱིས་ཕྱོགས་བསྡུས་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཟླ་བ་འདིའི་ཕྱི་ཚེས་བཅུ་གསུམ་ཉིན་ཉེ་ཆར་བལ་ཡུལ་གཞུང་གི་བཀའ་ཤག་ལྷན་འཛོམས་སྐབས་གྲོས་བསྡུར་བྱུང་བ་གཞིར་བཟུང་གིས་བལ་ཡུལ་གྱི་དྲིལ་བསྒྲགས་དང་འབྲེལ་མཐུད་བློན་ཆེན་རེ་ཁ་ཤར་མ་ལགས་ཀྱིས་བལ་ཡུལ་གྱི་ནང་རྒྱ་ནག་ནས་བཟོས་པའི་སྤྱི་ཚོགས་དྲ་རྒྱ། TikTok། གི་འཁོན་འཛིན་སོགས་ཀྱི་ནང་དོན་ལྡན་པས་སྤྱི་ཚོགས་ལྷིང་འཇགས་ཐོག་ཤུགས་རྐྱེན་ངན་པ་ཐེབས་རྒྱུའི་ཉེན་ཁ་ཡོད་པར་བརྟེན་བལ་ཡུལ་གཞུང་གིས་སྤྱི་ཚོགས་གླེང་སྟེགས་དེར་ཞེ་འཁོན་གྱི་ནང་དོན་ལྡན་པ་རྣམས་ཕྱིར་འཐེན་དགོས་པའི་རེ་འདུན་བཏོན་ཡང་དེའི་ཡ་ལན་མ་བྱས་པར་བརྟེན་བལ་ཡུལ་གཞུང་གིས་མཉེན་ཆས TikTok བལ་ཡུལ་གྱི་ནང་བེད་སྤྱོད་མི་ཆོག་པར།

ཨ་ནི་ད་ལྟ་ཁོ་རང་ཚོའི Party Member དང་གཞན་པ་དེ་ཚོ་གང་ག་གི་ཐད་ཏིག་ཏོག་ཏུ་སྒོ་ཕྱེ་དགོས་ཡོད། སྒོ་རྒྱབ་ཏུ་འགྲིག་གི་མེད་ལབ་ཀྱི་ཡོད་རེད། དེ་ལ་དེ་འདྲའི་ག་རེ་ཟེར་ཏིག་ཏོག་བཟོ་མཁན་དེ་ཚོ་ལ་སྡུག་ཅག་དེ་འདྲ་བཟོས་ཡོད་ན Control བྱེད་པ་མ་གཏོགས་པུ་ར་སྒོ་རྒྱབ་ཏུ་འགྲིག་གི་མེད་ལབ་ཀྱི་ཡོད་རེད་ད་གཞུང་གིས་སྒོ་རྒྱབ་ཤོག་ལབ་ཚར་རེད་ད་སྒོ་རྒྱབ IP ཁོ་ཚོ་ཡོད་མཁན་འགའ་ཤས Internet Provider ཁ་ཤས་ནས་སྒོ་རྒྱབ་ཡོད་ས་རེད་གཉིས་གསུམ་ཅིག་གིས་ད་ལྟ་སྒོ་རྒྱབ་ས་དེ་ཁོ་ལ་སྒོ་མ་རྒྱབ་ཅིག་བསྡད་ཡོད་ས་རེད་ད་ཁོ་ཚོ་གིས་སྒོ་མགྱོགས་པོ་རྒྱབ་ཀྱི་ཡོད་ས་རེད།

བདེ་འཇགས་དང་མཉམ་དུ་འབྲེལ་བའི་གི་ཨ་ནི་ཁོ་རང་ཚོ་ལུང་པ་རང་གི་སོ་སོའི་གི་གཞུང་ལ་དབང་དབང་ཆ་དེ་འདང་གི་མི་འདུག་ད་དེ་འདྲའི་དང་འབྲེལ་བ་རུ་ཏེ་ཆགས་ཀྱི་འདུག་ད་ཡིན་ནའི་འདི་ཡང་ཕྱོགས་གཅིག་ནས་དྲི་བ་ཅིག་ག་རེ་གླེང་གི་འདུག་ལབ་ན། ད་ནེ་པཱལ་གཞུང་དང་རྒྱ་ནག་གཞུང་གི་བར་འབྲེལ་བ་འཇོག་ར་འདི་ལ་ག་འདྲའི་ཅིག་འགྱུར་བ་ག་ཚོད་འགྲོ་ཡིན་ན་ལ་འདི་དྲི་བ་ཞིག་གླེང་གི་འདུག་གང་ཡིན་ཟེར་ན། ཏིག་ཏོག་དེ་ད་སྐད་ཕྱོགས་གཅིག་ནས་སྐད་ཆ་བཤད་ན་འདི་ལ་ཡོད་རོགས་ད་འདི་སྤྱི་ཚོགས་དྲ་རྒྱ་རེད་ཚོང་ལས་སྡེ་ཚན་གཅིག་རེད་འདི་རྒྱ་ནག་གཞུང་དང་འབྲེལ་བ་ཡོད་མ་རེད་ལབ་ད་དེ་འདྲའི་སྐད་ཆ་ཡོད་ཡོད་པ་རེད་ཡིན་ནའི་དངོས་ཡོད་གནས་ཚུལ་དེ་ག་རེ་ལབ་ན་ཏིག་ཏོག་གི་ཚོང་ལས་སྡེ་ཚན་འདི་རྒྱ་ནག་གི་ཚོང་ལས་སྡེ་ཚན་གཅིག་རེད་འདི་ལ་རྒྱ་ནག་གཞུང་གི་རྒྱབ་སྐྱོར་ཡོད་བ་ད་དེ་འདྲའི་གི་གནས་སྟངས་ཅིག་མང་པོ་ཅིག་ཡོད་རོགས་འདི་ཡོད་དུས་སྐབས་ལ་བལ་ཡུལ་གཞུང་གིས་ཏིག་ཏོག་འདི་བཀག་དུས་སྐབས་ལ་བལ་ཡུལ་གཞུང་དང་རྒྱ་ནག་གཞུང་གི་བར་ལ་འབྲེལ་བ་དེ་འགྱུར་བ་ག་ཚོད་འགྲོ་ཡིན་ན་འདི་དྲི་བ་ཞིག་ཤུགས་ཆེན་པོ་ཅིག་གླེང་གི་འདུག་བསམ་གི་འདུག། ཡང་བཟང་པོ་ལགས་ཀྱིས་གསུངས་ན་བལ་ཡུལ་དང་རྒྱ་དཀར་ནག་གཉིས་ཀའི་འབྲེལ་བ་ལ་འགྱུར་ལྡོག་གང་ཡང་མེད་པར་སྔར་མུས་དང་གནས་ཡོད་པར་གསུངས་ཀྱང་ལོ་གསར་རྒྱལ་གཙོ་སྲི་ཐར་ལགས་ཀྱིས་གསུངས་ན་གསར་འགྱུར་བརྒྱུད་ལམ་ཁག་གི་ནང་ཐོན་གསལ་བྱས་ན་ཉེ་བའི་ལོ་ཤས་ནང་བལ་ཡུལ་དང་རྒྱ་གར་གྱི་འབྲེལ་ལམ་དེ་ཇེ་བཟང་དུ་ཕྱིན་པ་དང་བལ་ཡུལ་དང་རྒྱ་ནག་གི་འབྲེལ་ལམ་དེ་ཇེ་ཞན་དུ་ཕྱིན་ཡོད་པར་གསུངས་གནང་བྱུང། རྒྱལ་སྤྱིའི་ཆབ་སྲིད་འགྲོ་སྟངས་ཞིག་ལ་ལྟ་དུས། ད་ལྟ་བལ་ཡུལ་གཞུང་དང་རྒྱ་གར་གཞུང་བར་འབྲེལ་བ་དེ་ཉེ་ཆར་འདྲ་བོ་ལོ་ཁ་ཤས་ཤིག་ནང་ལ་འབྲེལ་བ་ཡར་རྒྱས་འགྲོ་བ་དེ་མང་པོ་ཅིག་ད་གསར་འགྱུར་གྱི་ལམ་དང་དེ་ཚོ་བཀོད་ཡོད། ཨ་ནི་འདི་དང་མཉམ་དུ་བལ་ཡུལ་གཞུང་དང་རྒྱ་ནག་གཞུང་གི་བར་འབྲེལ་བ་དེ་ཏོག་ཙམ་སྡུག་རུ་འགྲོ་བ་དང་དེ་གསར་འགྱུར་གྱི་ལམ་མང་པོ་ཞིག་ནང་བཀོད་ཡོད་དུས་སྐབས་ལ་ད་ད་ལྟ་ཁ་ཐུག་ཁོ་རང་བལ་ཡུལ་གཞུང་གིས་རྒྱ་ནག་གཞུང་དང་དེ་འདྲའི་སྒང་ལ་གའི་ལབ་ཀྱི་མེད་ནའི་ད་ཉེ་ཆར་འདྲ་བོ་བྱས་ན་ས་མཚམས་དང་དེ་འདྲའི་སྒང་ལ་སྐད་ཆ་ཏོག་ཙམ་བྱུང་ཡོད་རེད། ཨ་ནི་འདི་དང་མཉམ་དུ་ད་རྒྱ་ནག་གཞུང་གི་ཚོང་ལས་སྡེ་ཚན་འདི་འདྲའི་ཆེན་པོ་ཅིག་བཀག་གི་ཡོད་ལབ་དུས་སྐབས་ལ་དེ་གི་ད་ཅིག་འདུག་ད་དངོས་གནས་ད་འདི་རྒྱབ་ལ་རྒྱུ་མཚན་ཅིག་ཡོད་བ་ཅིག་ཚོར་གི་འདུག་ག་ཨ་ནི་འདི་གི་ཕྱོགས་གཅིག་ནས་བལ་ཡུལ་ལ་འདི་འདྲའི་བྱེད་ཡས་ཀྱི་བློ་ཁོག་ག་འདྲ་སྐྱེས་ན་བལ་ཡུལ་གཞུང་གིས་ཁ་ན་རྒྱ་ནག་གཞུང་དང་འབྲེལ་བ་ཤུགས་ཆེན་པོ་ཞིག་ཡོད་དུས་སྐབས་ལ་ད་འདི་གི། ཕྱོགས་གཅིག་ནས་སྐད་ཆ་བཤད་སྟངས་ནང་ལོགས་ལ་ཁོ་རང་ཚོའི་སྤྱི་ཚོགས་རང་སྒང་ལ་ཁོ་རང་ཚོས་མ་གཞི་གཞན་པ་ཆབ་སྲིད་དང། བདེ་འཇགས་དང་དེ་འདྲའི་སྒང་སྐད་ཆ་བྱས་མི་འདུག་ག། ཡང་འདི་ཡང་ལྟ་ཡ་ཅིག་རེད་བསམ་གྱི་འདུག་གང་ཡིན་ཟེར་ན། ཁོ་རང་ཚོའི་ལབ་ཡ་དེ་བལ་གཞུང་གིས་ལབ་དགོས་ཡ་དེ་ཁོ་རང་ཚོས་ག་རེ་ལབ་འདུག་ན་ཁོ་རང་ཚོའི་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་སྤྲད་ཀྱི་འདུག་ཟེར Tik Tok དེ་གཞོན་སྐྱེས་བེད་སྤྱོད་མང་པོ་བཏང་འདི་ནང་ལོགས་གནད་དོན་རྫུན་མ་དང་དེ་འདྲ་མང་པོ་ཞིག་སླེབས་དུས་སྐབས་ལ། འདི་གིས་སྤྱི་ཚོགས་ལ་དཀའ་ངལ་སྤྲད་ཀྱི་འདུག་འདི་ལ་ཁོ་རང་ཚོས་ཞུ་ཡ་ཞུ་ཡོད་ར་ཡིན་ནའི་འདི་སྒང་ལ་རྒྱ་གར་འདྲ་བོ་བྱས་ན།

བདེ་འཇགས་དང་ཁ་ཐུག་ཁོ་རང་ཞུས་ཡོད་རེད་ཨ་ནི་རྒྱ་ནག་གཞུང་དང་འབྲེལ་བ་ད་ཡིན་ནའི་བལ་ཡུལ་གྱིས་ཡང་འདི་ལབ་མི་འདུག་ཨ་ནི་འདི་གི་ཡང་ཏོག་ཙམ་ཞིག་གཟབ་གཟབ་བྱས་པའི་རྣམ་པ་ཞིག་འདུག་ཡིན་ནའི་གཟབ་གཟབ་བྱས་ཡིན་ནའི་བཀག་ཡ་དེ་བཀག་པ་རེད་ད་འདི་ཡིན་དུས་སྐབས་ལ་ད་འདི་གི་ད་ཆབ་སྲིད་ཀྱི་ཅིག་འདུག་ཆབ་སྲིད་ཀྱི་ལངས་ཕྱོགས་ཅིག་སྟོན་བའི་རྣམ་པ་ཅིག་ད་འདུག་ལགས། ད་དུང་ཁོང་གིས་མུ་མཐུད་གསུངས་ཡག་ལ་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར

ཁྲིམས་གཅིག་གཏན་འབེབས་བྱས་ཡོད་རེད། ཁྲིམས་འདི་ནང་ལོགས་ག་རེ་ཞུ་དགོས་ལབ་ན། རྒྱ་ནག་གི་ཚོང་ལས་སྡེ་ཚན་ཡིན་ནའི་རེད་རྒྱ་ནག་གི་མི་སེར་ཅིག་ཡིན་ནའི་རེད་རྒྱ་ནག་གཞུང་གིས་ད་གསང་བ་རྐུ་མ་རྒྱག་དགོས་འདུག་ལབ་ནའི་རེད་ཡིག་ཆ་སྤྲད་དགོས་འདུག་ལབ་ནའི་འདི་ཡིན་གཅིག་མིན་གཅིག་སྤྲད་དགོས་ཡོད་ལབ་ནས་རྒྱ་ནག་གཞུང་གིས་ཁྲིམས་འདི་གཏན་འབེབས་བྱས་ཡོད་རེད། ད་འདི་ཁྲིམས་འདི་གཏན་འབེབས་བྱས་པའི་རྗེས་ལ་ནི་ག་རེ་ཞུ་དགོས་ལབ་ན Tik Tok འདྲ་བོ་བྱས་ན་ཨ་རི་ལ་བེད་སྤྱོད་གཏོང་གི་ཡོད་ན་ཡིན་ནའི་ཚོང་ལས་སྡེ་ཚན་འདི་རྒྱ་ནག་གཞུང་གི་ཚོང་ལས་སྡེ་ཚན་རྒྱ་ནག་གི་ཚོང་ལས་སྡེ་ཚན་ཅིག་འདུག་ག་ལགས་རྒྱ་ནག་གཞུང་གིས་ཡིག་ཆ་སྤྲད་དགོས་རེད་ལབ་ན་སྤྲད་དགོས་ཡོད་པའི་རྒྱ་ནག་གཞུང་གི་ཁྲིམས་འདུག་ཟེར་བ་ཨ་ནི་འདི་སྤྲད་ཚར་ན་སྤྲད་ཡིན་ལབ་ནས་ལབ་ཀྱི་མ་རེད་ཟེར་བ་དེ་ཡིན་དུས་སྐབས་ལ་འདི་གི་ཉེན་ཁ་ཆེན་པོ་ཞིག་འདུག་ད་འདི་གི་སྤྲད་འདུག་མི་འདུག་ལབ་ཡ་ཞིག་རེད་ད་འདི་ཏོག་ཙམ་དཀའ་ངལ་དཀའ་ངལ་ཆེན་པོ་རེད་ཁ་ན་འདི་དྲ་རྒྱའི་ནང་ལོགས་འགྲོ་སྟངས་བྱེད་དུས་སྐབས་ལ་ཨ་ནི Server ནང་ལོགས་ལ་ད་དཔེར་ན Tik Tok གི་ཡིག་ཆ་ཚང་མ་བཞག་ས་དེ Server བརྗོད་ན་ཨ Server དེ་ལ་རྒྱ་ནག་གཞུང་ལ་ཆོག་མཆན་སྤྲད་འདུག་མི་འདུག་ལབ་ཡ་དེ Tik Tok མ་གཞི་ཧ་གོ་གི་མ་རེད་ཨ་ནི་འདི་ནང་ལོགས་དེ་ཁོང་ཚོས་སྟོན་གི་མ་རེད་ལ་ནི་ད་འདི་གི་དོགས་པ་ཆེན་པོ་ཞིག་ཆགས་ཡོད་རེད་ལགས། གཉིས་པ་དེ་ད་ལྟ་ཉེན་ཁ་ཚ་ཤོས་ཅིག Tik Tok དེ་ཉེན་ཁ་ཚ་ཤོས་ཅིག་ག་རེ་ཞུ་དགོས་ལབ་ན། Tik Tok ནང་ལོགས་ལ་བརྙན་པར་ག་རེ་སྟོན་མ་སྟོན་དེ Tik Tok གི Algorithm ཞུ་དགོས་རེད་སྟོན་སྟངས་དེ། དེ་ཡིན་དུས་སྐབས་ལ་སྤྱི་ཚོགས་ནང་ལོགས་ལ་དང་པོ་ནས་དཀའ་ངལ་ཡོད་འགྱོག་དེ་དཀའ་ངལ་ཆེ་རུ་བཏང་ཡས་ཀྱི་ཉེན་ཁ་ཡོད་རེད་ད་དཔེར་ན་བལ་ཡུལ་ནང་ལོགས་ལ་ཡང་ནམ་རྒྱུན་དུ་ནས་དཀའ་ངལ་ཡོད་འགྱོག་དེ་ཡིན་ནའི་རེད་རྒྱ་གར་ནང་ལོགས་ལ་ད་དེ་ཞུ་གི་རེད་ཆོས་ལུགས་ནང་ལོགས་དཀའ་ངལ་དང་དེ་འདྲ་ཡོད་ན་དཀའ་ངལ་དེ་ཆེ་རུ་བཏང་ཡས་ཀྱི་གནས་ཚུལ་དེ་སྡུག་རུ་བཏང་ཡས་ཀྱི་དེ་འདྲའི་གི་ཏིག་ཏོག་གིས་བྱེད་མ་ཐུབ་པ་མ་རེད། ཨ་དེ་འདྲ་བྱེད་ཀྱི་མེད་བ་ཡིན་ང་ཚོ་ཧ་གོ་མ་རེད་བྱེད་ཀྱི་ཡོད་སྲིད་རེད་ལ་ནི་དྲི་བ་ཞིག་བཏང་གོ། ད་འདི་འདྲའི་སྐབས་ལ་དྲ་རྒྱ་ནང་ལོགས་ལ་ཏིག་ཏོག་གིས་འདི་འདི་འདི་བྱེད་ཀྱི་ཡོད་རེད་ལབ་ཡ་ཆོད་ར་ད་འདི་ཁུངས་སྐྱེལ་ནས་འདི་རེད་ལབ་ཡ་དེ་ད་ལྟ་བར་དུ་གནས་ཚུལ་ཞིག་རག་མཁན་མཐོང་ཡ་མི་འདུག་ར། ཡིན་ནས། འདི་འདྲའི་བྱེད་ཡས་ཀྱི་ལམ་ཁ་ཡོད་བ་དང་འདི་འདྲའི་བྱེད་ཡས་ཀྱི་ཆོག་མཆན་ཡོད་བ་དེ་ཁ་གསལ་པོ་རེ་བ་བྱེད་འོས་འདུག་ལ།

རྒྱ་ནག་གི་བཟོ་ཚོང་ལས་ཁང ByteDance ཞེས་པ་དེས་བཟོས་པའི་ཏིག་ཏོག་མཉེན་ཆས་དེ་ནི་འཛམ་གླིང་ནང་མི་ཐེར་འབུམ་གཅིག་བརྒལ་བ་ཞིག་གིས་བེད་སྤྱོད་བྱེད་བཞིན་ཡོད་ཅིང་ད་ལན་མི་འབོར་ས་ཡ་སུམ་ཅུ་བྱས་པའི་བལ་ཡུལ་གྱི་ནང་ཏིག་ཏོག་མཉེན་ཆས་བཀག་སྡོམ་བྱས་པ་དེས་ཤུགས་རྐྱེན་དེ་ཙམ་ཐེབས་རྒྱུ་མིན་ཡང། དེས་རྒྱ་མིས་བདག་བཟུང་བྱས་པའི་བཟོ་ཚོང་ལས་ཁང་དེ་གཞུང་གིས་བཀག་སྡོམ་བྱས་པ་དེས་སྤྱི་ཡོངས་འཛམ་བུ་གླིང་གི་ནང་རྒྱ་ཁྱབ་ཏུ་འགྲོ་རྒྱུའི་འགོག་རྐྱེན་གྱི་རྟགས་མཚན་ཞིག་ཡིན་པ་དབྱེ་ཞིབ་པ་ཚོས་བརྗོད་བཞིན་པ་རེད་འདུག་ཡང་བལ་ཡུལ་གྱི་ནང་འདས་པའི་ལོ་ངོ་བཞི་རིང་ཏིག་ཏོག་མཉེན་ཆས་བརྒྱུད་རྙོག་གླེང་དེབ་འགོད་བྱེད་མཁན་ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་བདུན་བྱུང་ཡོད་པ་རེད་འདུག་ཅིང། བི་བི་སི་གསར་ལས་ཁང་གི་སྡེ་ཚན་ཞིག་གིས་བལ་ཡུལ་གྱི་ནང་མང་ཚོགས་ཀྱིས་སྤྱི་ཚོགས་དྲ་རྒྱ་བེད་སྤྱོད་བྱེད་ཕྱོགས་ཐད་ཞིབ་འཇུག་བྱེད་པའི་སྐབས་ལ་ཏིག་ཏོག་དེ་ནི་རྒྱལ་ཡོངས་ཀྱི་ནང་བེད་སྤྱོད་མང་ཤོས་གསུམ་པ་དེ་ཡིན་པ་དང་ཡུ་ཊུབ་མཉེན་ཆས་དང་ངོ་དེབ་དྲ་རྒྱ་བེད་སྤྱོད་བྱེད་མཁན་རྒན་གཞོན་བར་གསུམ་གྱི་ནང་ཡོངས་གྲགས་ཡིན་ཀྱང་ཏིག་ཏོག་མཉེན་ཆས་བེད་སྤྱོད་བྱེད་མཁན། མང་ཤོས་ནི་ན་གཞོན་ལོ་བཅུ་དྲུག་ནས་ཉི་ཤུ་རྩ་བཞི་བར་ཡིན་པ་རེད་འདུག་གོང་ཞུས་གནས་ཚུལ་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་པད་མ་དངོས་གྲུབ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་གྲུབ་པའི་གོང་གོང་དུ་གསན་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། ཕྱི་དྲིལ་བཀའ་བློན་མཆོག་གིས་ཨོ་སི་ཀྲི་ལི་ཡ་གཞུང་ནས་རྒྱ་ནག་མཉམ་འབྲེལ་བ་ཟབ་ཏུ་བཏང་བ་དང་ཆབས་ཅིག་འགྲོ་བ་མིའི་ཐོབ་ཐང་ཞན་པོ་ཡོད་པའི་གནད་དོན་ཐད་བཀའ་མོལ་གནང་རྒྱུར་གུ་བཤངས་གནང་རྒྱུ་མེད་ལུགས་ཞུས་ཡོད་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཨོ་སི་ཀྲི་ལི་ཡ་ནང་འཚམས་གཟིགས་ཕེབས་འབྱོར་བྱུང་སྟེ་ཡུལ་དེའི་ནང་གནས་སྡོད་བོད་མིའི་སྐུ་ཚབ་རྣམས་དང་མཇལ་འཕྲད་གནང་འདུག་ཡང་བཀའ་བློན་ནོར་འཛིན་སྒྲོལ་མ་ལགས་གྲོང་ཁྱེར་ཁན་བེ་རེ་ནང་ཕེབས་པའི་སྐབས་ཁུལ་དེའི The Guardian ཞེས་པའི་གསར་འགྱུར་བརྒྱུད་ལམ་ནས་གནས་ཚུལ་སྤེལ་བའི་ནང་གསལ་ལྟར་ན། བཀའ་བློན་མཆོག་གིས་ཡུལ་དེའི་ཆབ་སྲིད་ཚོགས་པ་འདྲ་མིན་གྱི་གྲོས་ཚོགས་འཐུས་མི་མཇལ་འཕྲད་གནང་བ་དང། ཁོང་གིས། ཨོ་སྟྲེ་ལི་ཡ་ངོས་ནས་རྩ་བའི་རྒྱ་ནག་མཉམ་འབྲེལ་བ་ཟབ་ཏུ་གཏོང་གནང་གི་ཡོད་ཀྱང་དེ་དང་ཆབས་ཅིག་རྒྱ་ནག་གཞུང་ནས་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བཞིན་པ་དང་བོད་ནང་གི་བོད་མི་ཚོའི་ཐོག་དྲག་གནོན་གྱི་སྲིད་བྱུས་འཛིན་བཞིན་པ་དེ་དག་ཐེར་འདོན་དང་འབྲེལ་གནད་དོན་དེ་དག་གི་ཐོག་གུ་བཤངས་གནང་རྒྱུ་མེད་ལུགས་གསུངས་ཡོད་འདུག། ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་ལྷ་རྒྱལ་རིན་པོ་ཆེའི་ཆོས་ཞུགས་ཀྱི་ཁྲི་འདོན་མཛད་སྒོར་ཕེབས་བཞུགས་གནང་འདུག་དེ་ཡང་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་ས་གནས་གཞིས་ཆགས་ལས་ཁུངས་ཀྱིས་གནས་ཚུལ་སྤེལ་གསལ་ལྟར་ན། རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་ཟླ་བ་འདིའི་ཚེས་བཅུ་བཞི་ཉིན་མོན་གྷོ་འདོད་རྒུ་གླིང་བོད་མིའི་གཞིས་ཆགས་སུ་ཕེབས་འབྱོར་གྱིས

ཚོགས་ཞུགས་གནང་བ་ཞིག་ཡིན་པ་རེད། རྒྱ་ནག་གཞུང་གིས་བོད་ནང་བཙན་ཤེད་ཀྱི་ཐོག་ནས་ཆོས་དད་རང་དབང་མེད་པར་བཟོས་པ་དང་བོད་མི་ཚོ་རྒྱ་སྒྱུར་གྱི་སྲིད་བྱུས་ལག་བསྟར་བྱེད་ཀྱི་ཡོད་པའི་ཉེས་འཛུགས་བྱས་པར་ངོས་ལེན་བྱེད་ཀྱི་མེད་པའི་གནས་ཚུལ་འདུག་ཨེ་པི་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན་ད་རེས་གཟའ་པ་སངས་ཉིན་བོད་ས་གནས་སྲིད་གཞུང་གི་འགོ་ཁྲིད་གཞོན་པ་ཤུའུ་ཀྲི་ཏའོ་ཡིས། རྒྱ་ནག་གཞུང་ནས་བོད་ཐོག་འཛིན་པའི་སྲིད་བྱུས་ཀྱི་སྙན་ཐོ་ཞིག་འགྲེམས་སྤེལ་བྱས་པའི་སྐབས་ཕྱི་ཕྱོགས་ནས་བོད་ནང་གཏན་འཇགས་སློབ་གྲྭ་བཙུགས་ཏེ་བོད་པའི་སློབ་ཕྲུག་ཚོའི་ཐོག་བཙན་ཤེད་ཀྱིས་སློབ་འཇུག་བྱེད་ཀྱི་ཡོད་ལུགས་བཤད་བཞིན་པ་ནི་ཀུན་སློང་ངན་པ་ཞིག་བཅངས་ནས་ང་ཚོར་སྐྱོན་བརྗོད་བྱེད་ཀྱི་ཡོད་རེད། བོད་ཀྱི་གྲོང་གསེབ་ཁག་གི་ནང་སློབ་གྲྭ་ཁ་ཐོར་ཡོད་པ་ཚང་མའི་ནང་དགེ་རྒན་གཏོང་ཐུབ་རྒྱུ་དང་མཐུན་རྐྱེན་སྦྱོར་སྤྲོད་བྱེད་རྒྱུ་ཁག་པོ་ཡོད་པར་བརྟེན་ང་ཚོས་གྲོང་ཁྱེར་དང། གྲོང་རྡལ་ཁག་གི་ནང་དམིགས་བསལ་མཐུན་རྐྱེན་ཡག་པོ་ཡོད་ཙང་ཟླ་སྒྲིལ་བཏང་བ་ཞིག་རེད་ཅེས་དང། ད་ག་ནང་བཞིན་བོད་ནང་ཆོས་ཕྱོགས་ཀྱི་བྱ་སྒོ་ཁག་རྒྱ་ནག་གཞུང་གིས་དགོས་མཁོ་མི་དམངས་ལ་དངོས་ཡོད་གནས་སྟངས་ལ་འཚམ་པ་ཞིག་བཟོ་རྒྱུ་གལ་ཆེན་པོ་མཐོང་གི་ཡོད་པ་ལས་དགོན་སྡེ་ཁག་གི་ནང་གི་སྒྲིག་གཞི་དང་ལས་དོན་བྱེད་ཕྱོགས་ལ་ང་ཚོས་ཐེ་བྱུས་བྱེད་ཀྱི་ཡོད་མ་རེད་ཅེས་གང་ལྟར་བོད་མི་དང་ཕྱི་ཕྱོགས་ནས་རྒྱ་ནག་གཞུང་ནས་བོད་ནང་གི་བོད་མི་ཚོའི་ཐོག་འཛིན་པའི་སྲིད་བྱུས་ལ་སྐྱོན་བརྗོད་བྱེད་བཞིན་པ་དེར་ངོས་ལེན་མེད་པའི་རྣམ་པ་བསྟན་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།